འདི་སྐད། ཆོས་དང་ཆོས་མ་ཡིན་པའི་དབྱེ་བ་འབྱེད་པར་བྱེད་པ་རེད། གང་ཅིའི་ལེགས་པར་བཤད་པ་ལེགས་བཤད་ཅིག་རེད། དེ་ལེགས་བཤད་དེ་སྲིན་པོ་ལས་ཀྱང་བེ་སྤྱོད་ཚུལ་ངན་པ། ཁྱེད་རང་ལ་ག་རེ་ཕན་གྱི་རེད། ཐོས་པ་དེ་གིས་ག་རེ་བྱེད་ག། བྱས་པའི་སྒང་ལ། དེ་མ་བཟོད་ནས་སྲིན་པོ་ལས་ཀྱང་ངན་པ་ཟེར་ཡོང་བ་ལ་ད་ཁོས་མ་བཟོད་པ་བྱས་ནས་རོ་དང་དེ་ཚིག་དེ་ལ། དེ་མ། ཁོས་དེ་མ་བཟོད་ནས་ལར་ཡང་ཁྱོད་ཅུང་ཞིག་སྡོད་ཅིག་ས་ཁྱོད་སྡོད་དང་བྱས་པས། ཁྱོད་རང་རྒྱལ་པོ་ཁྱེད་ཚོ་ཟེར་ཡ་ཅིག་རེད་བ་ད་ཁྱོད་རང་རྒྱལ་པོ་རྣམས་མཚོན་ཆ་ཐོགས་ཏེ་རི་དྭགས་གསོད་པ་དེ་ཆོས་དང་འགལ་བ་ཡིན་ཟེར་ས། རྒྱལ་པོ་ཚོ་བེ་མཚོན་ཆ་ཐོགས་ནས་ག་དུས་ཡིན་ནས་ཕ་གི་རི་དྭགས་བསད་ག་འགྲོ་གི་འདུག་བ་ཟེར། ཨ་ནི་དེ་ཆོས་དང་འགལ་བ་མ་རེད་པས། རྒྱལ་སྲས་ཟླ་བས་ལན་དུ་རི་དྭགས་གསོད་པའི་རྒྱལ་པོ་རྣམས་ཀྱང་ཆོས་དང་འགལ་བ་ཡིན་མོད། རི་དྭགས་གསོད་མཁན་གྱི་རྒྱལ་པོ་ཚོ་ཆོས་དང་འགལ་བ་རེད། ཡིན་ན་ཡང། མི་ཤ་ཟ་བ་དེ་བས་ཀྱང་སྨད་དེ། རི་དྭགས་གསོད་ནས་ཤ་ཟ་བ་ལས་མི་བསད་དེ་ཤ་ཟ་བ་དེ་དེ་ལས་ཀྱང་སྨད་པ་ཅིག་རེད། དེ་བས་ཀྱང་སྨད་དེ་མི་རི་དྭགས་ལས་རིགས་མཐོ་བས་དེ་རང་བཞིན་གྱིས་ཤི་བའི་ཤ་ཡང་ཟར་མི་རུང་ན་ཟས་ཀྱི་ཕྱིར་དུ་གསོད་པ་ག་ལ་རུང། མི་དེ་རི་དྭགས་ལས་རིགས་མཐོ་བ་རེད་མི་རང་བཞིན་གྱིས་པ་ཤི་སོང་བའི་རོ་ཟ་རུང་གི་མ་རེད་བ། དེ་ཡིན་དུས་ཟས་ཀྱི་ཕྱིར་དུ་རྐང་བཙུགས་ནས་པས་བསད་པ་ག་ལ་རུང་ཞེས་གསུངས་ས། དེ་ནས་སུ་དཱ་སའི་བུས་ཁྱོད་ངའི་དྲུང་དུ་འོང་བ་འདི་ཁྱོད་གཞུང་ལུགས་ཀྱི་ཚུལ་ལ་མི་མཁས་སོ་ཟེར་བ་ལ་ངས་བདེན་པའི་ཚིག་བསྲུང་བའི་ཕྱིར་འདིར་འོང་བས་ང་ཉིད་གཞུང་ལུགས་ལ་མཁས་ཞེས་གསུངས། དེ་ནས་ཁོས་མི་གཞན་རྣམས་ངའི་དབང་དུ་གྱུར་ན་སྐྲག། ཁྱོད་ནི་དཔའ་བརྟན་དལ་གྱིས་མ་བཏང་བས་ཁྱོད་འཆི་བའི་འཇིགས་པ་མེད་པར་འདྲ་ཟེར་བ་ལ། རྒྱལ་སྲས་ཟླ་བས། མི་རྣམས་སྡིག་པ་བྱས་པར་འགྱོད་པར་འགྱུར། མི་ཚོས་སྡིག་པ་བྱེད་ཀྱི་ཡོད་ཙང་ད་ཤི་བའི་སྒང་ལ་དེ་ཡར་དྲན་ནས་ཨ་ནི་ཞེད་ཀྱི་ཡོད་རེད། ངས་ནི་སྡིག་པའི་ལས་བྱས་པ་མི་དྲན་པས་དེའི་ཕྱིར་འཇིགས་པ་མེད་དོ་ང་ཤི་བ་ཡིན་ན་ཡང་སྡིག་པ་བྱས་མེད་པ་ཡིན་ཙང་ཨ་ནི་ཞེད་ཡ་གལ་མི་འདུག། དེ་བས་ན་ད་མཆོད་སྦྱིན་བྱེད་དོ་ཟོ་ཞིག་ཅེས་ད་ངས་མཆོད་སྦྱིན་བྱས་ནས་སྦྱིན་པ་བཏང་གི་ཡིན་ལུས་སྦྱིན་པ་བཏང་གི་ཡིན་ད་ཁྱེད་རང་ཟ་རོགས་བྱེད་གསུངས། རེད་གསུངས་པས་ཁོ་དད་པ་བྱས་ནས་ད་རང་བཞིན་གྱིས་བགད་པ་ད། སུ་དཱ་སའི་བུ་རྒྱལ་པོ་རྐང་བཀྲ་ཨ་ནི་དད་པ་བྱས་ཡོད་རེད་ཁོ་དད་པ་བྱས་ནས་མིག་མཆི་མས་གང། ལུས་ཀྱི་བ་སྤུ་ལྡང། སྡིག་པའི་རང་བཞིན་བརྗེད་ནས་གུས་པར་བལྟས་ཏེ། ལྟ་དེར། སྡིག་ཅན་ཆོས་ཀྱིས་ཐུལ་ཀྱང། ཆོས་དྲེད་ཆོས་ཀྱིས་མི་ཐུལ་ཟེར། སྡིག་པ་ཆེན་པོ་བེ་སྲིན་པོ་འདྲ་བ་དེ་འདྲའི་ཕ་གི་མི་ཤ་ཟ་མཁན་དེ་ལ་ཡང་ཆོས་ཀྱི་ཚིག་ཁ་ཤས་ཅིག་མར་གསུངས་ཡོང་དུས། གནད་དུ་ཁེལ་བ་འདྲ་པོ་ཅིག་ཕ་གི་གདམས་ངག་ཅིག་གསུངས་ཡོང་དུས། ཉན་སྟངས་དེ་ཡག་པོ་ཅིག་ཉན་པ་རེད་གསུངས་ཡིན་རེད་བ། དེ་ཡིན་དུས་ཨ་ནི། ཁོ་ཐུལ་ནས། སྡིག་པའི་རང་བཞིན་བསྒྱུར་ནས་གུས་པར་བལྟས་ཏེ་ཁྱེད་ལྟ་བུ་ལ་ཤེས་བཞིན་དུ་སྡིག་པ་བྱས་པ་ནི་མི་བཟད་པའི་དུག་འཐུང་བ་ཡིན་པས་དེ་བས་ཁྱོད་ཀྱིས་བྲམ་ཟེ་ལེགས་པར་སྨྲ་བ་དེ་བདག་ལ། ལེགས་པར་སྨྲས་པ་དེ་བདག་ལ་བསྟན་དུ་གསོལ་ཞེས་སོགས་དང། བདག་གི་སྤྱོད་པ་ངན་པའི་གཟུགས་ཆོས་ཀྱི་མེ་ལོང་གསལ་མཐོང་ན་ཡིད་ལ་གདུང་བ་རབ་སྐྱེས་ཏེ་བདག་ནི་ཆོས་ལ་ཕྱོགས་པར་འགྱུར། དེ་རེད། ཚིག་རྐང་གཉིས་པའི་མཐར། ནས་དང། ཚིག་རྐང་བཞི་པའི་མཐར་གྱུར་ཅེས་སྐྱེས་རབས་རང་དུ་ཡོད་ཀྱང། སྐྱེས་རབས་ཀྱི་མདོ་རང་ལ། འོ་དེ་འདྲ་ཅིག་རེད་པ་ད། སྐྱེས་རབས་རང་དུ་ཡོད་ཀྱང་ལམ་རིམ་ཆེན་མོར་གོ་བའི་དབང་གིས། ན་དང། འགྱུར་ཅེས་གསུངས། རེད་པ་ད་ནས་ཟེར་ས་དེ་ལ་ན་བྱས། འོ་དེ་རེད། དེ་ནས་གྱུར་ཅིག་ཟེར་ས་དེ་ལ་འགྱུར་ཟེར་ཏོག་ཙམ་བསྒྱུར་བཞག་རེད། གོ་བདེ་བདེ་གི་ཆེད་དུ་རེད་པ་ད་ཞེས་སོ། གོང་གི་ཚིགས་བཅད་འདི་ཡང་སྨྲས་པ་ན། ད་རྒྱལ་པོ་རྐང་བཀྲ་གིས་ཡར་རྒྱལ་སྲས་ཟླ་བ་ལ་སྨྲས་པ་ལ། རྒྱལ་སྲས་ཟླ་བས་ཁོ་སྣོད་དུ་གྱུར་པ་གཟིགས་ནས་རབ་ཏུ་དམའ་བའི་སྟན་ལ་འདུག། དུལ་བའི་དཔལ་ནི་རྣམ་པར་བསྐྱེད། དགའ་དང་ལྡན་པའི་མིག་གིས་བལྟ། ཚིག་གི་བདུད་རྩི་འཐུང་བ་བཞིན། གུས་པ་བསྐྱེད་ཅིང་རྩེ་གཅིག་བཏུད། རབ་ཏུ། རབ་ཏུ་དང་ལ་དྲི་མེད་ཡིད། ནད་པས་སྨན་པའི་ཚིག་ཉན་བཞིན། རིམ་གྲོ་བསྐྱེད་དེ་ཆོས་ཉོན་ཅིག། ཅེས་གསུངས། ད་ཆོས་ཉན་སྟངས་དེ་མར་གསུང་གི་ཡོད་རེད། ཆོས་ཉན་པའི་སྒང་ད་ཁྱེད་རང་མར་སྡོད། རེད་པ་ད་རྒྱལ་པོ་རྐང་བཀྲ། དེ་ནི་མར་དམའ་བ་དམའ་ས་ལ་མར་སྡོད། རེད་པ་ད་ཆོས་ཉན་མཁན་དེ་ཡར་མཐོ་ས་ལ་བསྡད། གསུང་བ་ཡང་འོ་དེར་རབ་ཏུ་དམའ་བའི་སྟན་ལ་འདུག། ཨ་ནི་དུལ་བའི་དཔལ་ནི་རྣམ་པར། དགའ་དང་ལྡན་པའི་དད་པའི་ཐོག་ནས་ཡང། ཨ་ནི་དགེ་བའི་བཤེས་གཉེན་ལ་ཡང་མིག་གིས། བལྟ་ནི་བྱས་ནས། ཚིག་གི་བདུད་རྩི་འཐུང་བ་བཞིན། མར་གསུང་རབ་སོགས་པའི་བདུད་རྩི་བེ་གའི་འཐུང་བསྡད་པའི་བཟོ་འདྲ་བ་ཅིག་རེད་པ་ད། བདུད་རྩི་འཐུང་ན་སྐོམ་གསོད་གི་གསོད་གི་ཡོང་གི་རེད་པ་ད། འོ་དེ་ནང་དག་གིས་བེ་གའི་བདུད་རྩི་འཐུང་བ་བཞིན་གུས་པས་གུས་པ་བསྐྱེད་ཅིང། གུས་པ་བསྐྱེད་ཅིང་རྩེ་གཅིག་བཏུད། རབ་ཏུ་དང་ལ་དྲི་མེད་ཡིད་ནད་པས་སྨན་པའི་ཚིག་ཉན་བཞིན་རིམ་གྲོ་བསྐྱེད་དེ་ཆོས་ཉོན་ཅིག་ཅེས་གསུངས། དེ་ནས་སུ་ད་སའི་བུས། ད་གསུངས་པ་ནང་དག་གིས་བསླབ་བྱ་འདི་གནང་ཡོང་དུས་རྡོ་ལེབ་མཐོན་པོ་ཞིག་གི་སྟེང་དུ། ཁོ་རང་གི་སྟོད་གཡོགས་བཏིང། དེ་ལ་རྒྱལ་སྲས་ཟླ་བ་བཞུགས་སུ་བཅུག། ཁོ་རང་དེའི་མདུན་དུ་བསྡད་ནས་ཞལ་རས་ལ་བལྟས་ཏེ་འཕགས་པ་ད་གསུངས་ཤིག་ཟེར་རོ། འོ་དེ་རེད། ཨ་ཁོ་གུས་པ་ཞེ་དྲག་ཆགས་འདུག་ཨ། འཕགས་པ་ད་གསུངས་ཤིག་འོ་དེ་རེད། རྒྱལ་སྲས་ཟླ་བས་དམ་པ་དག་དང་ལན་གཅིག་ཙམ་ཇི་ལྟར་འདོད་པར་འཕྲད་ཀྱང་རུང། འདྲིས་པར་བྱ་བ་མི་དགོས་པར་རབ་ཏུ་བརྟན་པ་ཉིད་དུ་འགྱུར། འོ་དེ་རེད་ད། སྐྱེས་བུ་དམ་པ་དགེ་བའི་བཤེས་གཉེན་དང་ལན་གཅིག་ཙམ་འཕྲད་པའི་སྐབས་ལ། ཐེངས་དང་པོར་ཕྲད་པ་འདྲ་བོ་རོ། དེ་སྔ་མ་ཕྲད་པར་ཕྲད་མ་ཐག་ཏུ་སོང་བ་འདྲ་བོ་རོ། ཇི་ལྟར་འདོད་པར་ཕྲད་ཀྱང་རུང་ད་ག་འདྲས་འདྲིས་པར་བྱ་མི་དགོས་པར་རབ་ཏུ་བརྟན་པ་ཉིད་དུ་འགྱུར་ཞེས་སོགས་ཆོས་གསུངས་པས། ད་ཆོས་དེ་མ་གསུངས་ཡོང་དུས། ཁོ་རྒྱུད་དུལ་ནས་བཀའ་དྲིན་གསབ་ཕྱིར་ཟ་བའི་དོན་དུ་རྒྱལ་པོའི་བུ་བཞི་བརྒྱ་དང་དགུ་བཅུ་གོ་དགུ་བཙོན་དུ་བཅུག་ཡོད་པ་རྣམས་ད་ཐང་གིས་ཁོ་པའི་དུས་སྟོན་བྱེད་ཡག་གི་ཆེད་དུ་རྒྱལ་པོའི་བུ་བཞི་བརྒྱ་དང་དགུ་བཅུ་གོ་དགུ་བཙོན་དུ་བཅུག་བཞིན་ཡོད་ལ། ད་དེ་ཚོ་གང་ག་གློད་པ་ད་ཚེ་ཐར་བཏང་ནས་པ། བཙོན་དུ་བཅུག་ཡོད་པ་རྣམས་ཕུལ་ནས་ཕྱིན་ཆད་བདེན་པའི་བརྟུལ་ཞུགས་འཛིན་པ། སེམས་ཅན་གསོད་པ་སྤོང་བ། མི་ཤ་ཟ་བ་རྣམས་སྤོང་བའི་དམ་བཅའ་ཕུལ་བ་ལྟ་བུ་ཡིན། ད་ཆོས་ཉན་པའི་སྐབས་ལ་དེ་འདྲ་ཅིག་དགོས་ཀྱི་ཡོད་རེད་ལག་ཏུ་བླང་བ་དེ། དེས་ན་ཆོས་ཉན་པའི་ཚེ་རང་གི་ཤེས་རྒྱུད་དང་ར་སྤྲོད་བྱེད་བཞིན་དུ་ཉན་ན། ཨ་ནི་སུ་དཱ་སའི་བུ་ལྟར་ཤེས་རྒྱུད་ཤིན་ཏུ་རྩུབ་པ་ཡང་རྒྱུད་དུལ་བར་འགྱུར་ཞིང། ཆོས་ཉན་སྟངས་དེ། ཆོས་དང་སེམས་གཉིས་ལོགས་སུ་བྱས་ནས་ཉན་ན་བླ་མ་ཇི་ཙམ་བཟང་ཡང་གདམས་ངག་ཇི་ཙམ་རྣོ་ཡང་རྒྱུད་ལ་ཅུང་ཟད་ཙམ་ཡང་མི་ཕན། ཆོས་ཉན་པའི་སྐབས་སུ་ཆོས་དང་སེམས་གཉིས་འདྲེས་པའི་ཐོག་ནས། འོ་ཆུ་འདྲེས་པ་འདྲ་བོ་ཆུ་ཆུ་ད་ནི་འདྲེས་བྱས་པ་འདྲ་བོ་ཆོས་དང་སེམས་གཉིས་པའི་འདྲེས་པའི་ཐོག་ནས་ད་ཉན་དགོས་རེད། སེམས་རྒྱུད་ལ་གང་ཕན་ཕན་ཨེ་ཕན་ད་ནི་ཉན་དགོས་ཀྱི་རེད། དེ་མེད་ན་དེ་ནས་བླ་མ་བཟང་མ་བཟང་སྐད་ཆ་ཡོད་མ་རེད་བླ་མ་བཟང་དང་ངན་སྐད་ཆ་མེད་པ་རེད། བ་དང། སེམས་རྒྱུད་ལ་ཕན་མི་ཕན་དེ་ཆོས་ཉན་སྟངས་ཀྱི་ཐོག་ནས་ཡོང་གི་ཡོད་རེད། ཆོས་དང་སེམས་གཉིས་ལོགས་སུ་བྱས་ནས་ཉན་ན་བླ་མ་ཇི་ཙམ་བཟང་ཡང་གདམས་ངག་ཇི་ཙམ་རྣོ་ཡང་རྒྱུད་ལ་ཅུང་ཟད་ཙམ་ཡང་མི་ཕན། འགའ་ཞིག་གིས་ཆོས་ཉན་པའི་ཚེ་རང་གིས་སྔར་མ་ཤེས་པ་དང་མ་ཐོས་པ་ཇི་འདྲ་གསུང་སྙམ་ནས་ཉན་པ་དེ་དེ་འདྲས་ཤེས་རྒྱུད་ལ་མི་ཕན། ད་དེ་རིང་བས་ངས་མ་ཤེས་པ་ག་རེ་རེ་ཅིག་གསུང་ཡ་ཡོད་ན་ཨ་ནི་ག་ག་འདྲ་ཅིག་ཡོད་ན་བསམ་ཡ་འདྲ་པོ་རེད་པ་ད་དེ་དེ་འདྲས་ཀྱི་དེ་ནི་ཉན་སྟངས་དེ་རྒྱུད་ལ་ཕན་གྱི་མ་རེད། འགའ་ཞིག་གིས་ཆོས་ཉན་པའི་ཚེ་རང་གིས་སྔར་མ་ཤེས་པ་དང་མ་ཐོས་པ་ཇི་འདྲ་གསུང་སྙམ་ནས་ཉན་པ་དེ་འདྲས་ཤེས་རྒྱུད་ལ་མི་ཕན། འགའ་ཞིག་གིས་གདམས་ངག་གི་ཟབ་གནད་རྣམས་ལ་ནན་ཏན་དུ་མི་བྱེད་པར་གཏམ་རྒྱུད་སྙན་པོ་སོགས་ལ་ཡིད་གཏོད་པར་བྱེད་པ། དེ་འགྲིག་གི་མ་རེད། སྤྱིར་བཏང་བླ་མས་དེ་གའི་དཔེ་དང་ལུང་དང་རིགས་པ་དང་འོ་ད་གཏམ་རྒྱུད་གསུང་གི་ཡོད་རེད་གང་ག་ཉན་དགོས་རེ་བ་ཡིན་ན་ཡང་གཙོ་ཆེ་ཆུང་གི་གཙོ་རེ་བ་གཞན་དག་རྒྱུན་ནས་མ་ཉན་པ་བྱས་གཏམ་རྒྱུད་འདྲ་བོ་ཅིག་སྒྲུང་འདྲ་བོ་ཅིག་རེ་བ་ད་གཙོ་བོ་འདྲ་བོ་ཅིག་ཉན་ན་དེ་འགྲིག་གི་ཡོད་མ་རེད་ཚང་མ་ཉན་དགོས་རེད། དཔེ་ངེས་དགོས་རེད་དོན་ངེས་དགོས་རེད་གཏམ་རྒྱུད་ངེས་དགོས་རེད་བ་ད། ཤེས་དགོས་རེད་གཏམ་རྒྱུད་ཉན་པ་སོགས་ལ་ཡིད་གཏོད་པར་བྱེད་པ་ཡིད་ཆེས་པར་ཟེར་བ་ད། བྱས་པ། དཔེ་ན། དཔེ་ན་མི་འགྲིག་ཡ་དེ་ག་འདྲས་ཅིག་རེད་ཟེར་ན་དཔེ་བཞག་ན་སྔོན་རྒྱལ་མཆོག་བསྐལ་བཟང་རྒྱ་མཚོས་ལམ་རིམ་གསུངས་པའི་སྐབས། མི་ཞིག་གིས་དེ་རིང་བློ་སྐྱེད་ཆེན་པོ་བྱུང་ཟེར། ལམ་རིམ་གསུངས་པའི་སྐབས་ལ་ནམ་རྒྱུན་བློ་སྐྱེད་ཞེ་དྲག་མེད་པའི་སྐད་ཆ་རེད་ད། དེ་རིང་ང་བློ་སྐྱེད་ཆེན་པོ་ཞེ་བོ་ཅིག་བྱུང་ཟེར། ག་རེ་ར་གཅིག་བྱུང་བ་ཡིན་ནམ་བསམ་རེད་བ་ད། ག་རེ་བྱུང་རེད་ཟེར་ན། འཕན་ཡུལ་རྨ་ཡི་ཕྱྭ་མཁར་ཟེར་བ་ལྷུན་གྲུབ་རྫོང་རེད་གསུངས་བྱུང་ཟེར་བ་ད་དེ་བློ་སྐྱེད་ཆེ་ཤོས་འདྲ་བོ་བརྩིས་ནས། འཕན་པོ་ཡུལ་གྱི་རེད་བ་ད་རྫོང། རྨ་ཡི་དེ། རྨ་ཡི་ཕྱྭ་མཁར་ཟེར་གྱི་རོ་ད་ཨོ་དེ། ལྷུན་གྲུབ་རྫོང་ཟེར་དེ། ལ་ཟེར་གྱི་འདུག་ད་དེ་ར་འཕྲོད་ཡིན་པ་འདྲ། ཏཱ་ར་ཁྲོད་དུ་ལོ་རྒྱུས་ར་བྱེད་ར་བ་དང། ལྷུན་གྲུབ་རྫོང་རྨ་ཡི་ཕྱྭ་མཁར་ཟེར་ཡ་དེ་ལྷུན་གྲུབ་རྫོང་འཕན་ཡུལ་གྱི་ལྷུན་གྲུབ་རྫོང་ལ་ཟེར་གྱི་ཡོད་པ་དེ་ཁོས་ཧ་གོ་རེད། ཧ་གོ་ཡིན་ཟེར་ད་བློ་སྐྱེད་ཞེ་བོ་ཅིག་རག་པ་འདྲ། རྨ་ཡི་ཕྱྭ་མཁར་ཟེར་བ་དེ་ལྷུན་གྲུབ་རྫོང་རེད། རྫོང་རེད་གསུངས་བྱུང་ཟེར་བ་ལྟ་བུ་མ་སོང་བ་དགོས། མ་སོང་བ་དགོས། དེ་ནས། འགའ་ཞིག་བླ་མས་གང་གསུང་གཞུང་དང་མཐུན་མི་མཐུན་བརྟགས་ནས་བླ་མ་ལ་ཞུ་དག་བྱེད་པ་ལྟར་ཉན། བླ་མ་ཚེ་གླིང་ཡོངས་འཛིན་རིན་པོ་ཆེས་དེང་སང་གི་སློབ་མ་རྣམས་བླ་མ་ལ་ཞུ་དག་བྱེད་མཁན་དང་འདྲ་ཞེས་གསུངས་ཟེར། དེ་འདྲའི་རིགས་ཀྱིས་རྒྱུད་ལ་གཏན་ནས་མི་ཕན་པས་རང་གི་རྒྱུད་ཐོག་ཏུ་འགེལ་ཞིང་ཉན་པ་གལ་ཆེ། དེས་ན་བྱང་ཆུབ་ལམ་རིམ་འདི་བླ་མས་འཆད་པའི་ཚེ་ནའང་ཚིག་སྐྱོན་གཅོད་པ་གཙོ་བོར་མི་བྱེད་པར། གཞུང་ཆེན་པོ་དཔེ་ཆ་མཚན་ཉིད་དཔེ་ཆ་ཁྲིད་པ་ནང་འདྲ་བྱས་ནས་དཔེར་ཅིག་ཚིག་སྐྱོན་བཅད་ཡ། ཁྱབ་མཐའ། མང་པོ་དེ་གཙོ་བོ་མི་གནང་བ་བྱེད། གཙོ་བོ་གཙོ་བོ་བི་ཀའི། ཚིག་སྐྱོན་གཅོད་པ་གཙོ་བོ་མི་བྱེད་པ། སློབ་མའི་རྒྱུད་ལ་འདུལ་ཐབས་གཙོ་བོ་བྱེད། རྒྱུད་འདུལ་ཐབས་གཙོ་བོ། རྒྱུད་ལ་ཕན་ཐབས་གཙོ་བོར་བྱས་ནས། བྱས་ནས་བཤད། ཉན་མཁན་སློབ་མ་རྣམས་ཀྱིས་ཀྱང་ཉན་ལུགས་གོང་གི་དེ་འདྲ་མི་བྱེད་པར་གང་གསུང་ཐམས་ཅད་རང་གི་རྒྱུད་དུ་རྒྱུད་ཐོག་ཏུ་བཀལ། འོ་དེ་རེད། བླ་མས་མར་གསུངས་ཡོང་དུས་ཅིག་གཞུང་དང་མཐུན་མི་མཐུན་དང་ཅིག་ཁྱབ་མ་ཁྱབ་འདྲ་པོ་ཅིག་དེ་དེ་ལབ་པའི་ཁྱབ་པ་ཡོད་ན་མེད་ན་བསམ་ཡ་འདྲ་པོ་བླ་མའི་གསུང་དེ་ཏག་ཏག་རེད་ཡོད་ན་མེད་ན་བསམ་ཡ་འདྲ་པོ་དེ་འདྲ་བྱེད་དགོས་མ་རེད། གང་ཅི་སོ་སོའི་སེམས་ལ་ཕན་པ་ཞིག་ཉན་དགོས་རེད་གསུངས་པ་རེད། དེ་འདྲ་མི་བྱེད་པར་གང་གསུང་ཐམས་ཅད་རང་གི་རྒྱུད་ཐོག་ཏུ་བཀལ། རང་རྒྱུད་འདུལ་བ་གཙོ་བོར་བྱས་ནས་ཉན་དགོས། དེ་ལྟར་བྱས་ན་རྟོགས་པའི་གནད་དང་པོ་ཆོས་གྲལ་འདིར་སྐྱེ་བ་ཡིན། ད་སོ་སོ་གི་ཉམས་རྟོགས་འདྲ་པོ་སྐྱེ་ཡག་གི་གནད་དང་པོ་དེ། ཆོས་ཉན་ཡག་གི་བའི་ཆོས་གྲལ་ནང་ན་གནད་དང་པོ་དེ་ཆོས་གྲལ་ལ་སྐྱེ་གི་ཡོད་རེད། དེ་ལྟར་བྱས་ན་རྟོགས་པའི་གནད་དང་པོ་ཆོས་གྲལ་འདིར་སྐྱེ་བ་ཡིན། བླ་མས་ཀྱང་ཆོས་ཁྲིའི་སྟེང་ནས་བཤད་པ་ལྟ་བུ་ཤག་ཏུ་གདན་དྲངས་ཇ་ཕུལ་ནས་ཞུས་ཀྱང་མི་ཡོང། ལྟ་དེ། རྟེན་འབྲེལ་གྱི་གནད་འདྲ་བོ་ཅིག་ཡིན་པ་འདྲ། བླ་མའི། གསུང་ཆོས་གནང་ས་ཀྱི་ཁྲི་ཐོག་སྒང་དུ་མ་ཤེས་པ་རྣམས་དག་ཅིག། སོ་སོའི། མ་ཤེས་པའི་སྒང་ལ་མི་མང་པོ་ཡོད་པ་ཡིན་ཙང། བཀའ་འདྲི་ཞུ་ས་དང་དེ་གི་ཡོད་མ་རེད་པ་དང། དེ་ལས་སོ་སོ་ཤག་ལ་ཕར་འདི་འདྲ་ཞུས་བཞག་ན། སུ་གང་སར་རྒྱབ་མ་དགོས། སོ་སོ་གང་འདོད་འདོད་བཀའ་འདྲི་ཞུས་ན། ཅིག་ཡོང་གི་རེད་བསམ་པ་རེད་དེ། དེ་གི་ཡོང་གི་ཡོད་མ་རེད། ཁྲི་ཐོག་བླ་མའི་ཁྲི་ཐོག་ནས་གསུངས་པ་རྣམས་དག་ཅིག་ཤག་ལ་འདི་འདྲ་ཞུས་ནས། ཡོང་གི་མ་རེད་ཟེར་ཏེ།

སྔོན་དགེ་བཤེས་པོ་ཏོ་བས་ཆོས་གང་གསུངས་དང་ཐ་ན་བྱ་སྒྲུང་གསུངས་པ་ཚུན་ཀྱང་སེམས་ལ་ཤིན་ཏུ་ཕན་པ་ཞིག་ཡོད་ཟེར་དགེ་བཤེས་པོ་ཏོ་བ་ཆེན་པོ། བཀའ་གདམས་པའི་དགེ་བའི་བཤེས་གཉེན་ཆེན་པོ་ཞིག་རེད་བྱས་ཙང་ཁོང་གིས་དཔེ་ཆོས་གསུངས་པའི་སྒང་ན། སེམས་ལ་གང་ཕན་ཕན་བྱས་ནས་གསུང་གི་ཡོད་ས་རེད་བ། དེ་ཡིན་དུས་གཞན་ཕར་བཞག་ནས་ཨ་ལས་བྱ་སྒྲུང་བྱིས་སྒྲུང་ཟེར་ཕྲུ་གུ་ཆུང་ཆུང་གི་བྱ་སྒྲུང་བྱ་ཡི་སྒྲུང་རེད་བ་དང་ཡོད་རེད་བ་དང་བྱ་སྒྲུང་བྱེད་ཨོ་དེ་འདྲའི་ཅིག་མར་གསུངས་པའི་སྒང་ལ་ཡང་སེམས་ལ་ཕན་པོ་ཞེ་པོ་ཅིག་ཡོང་གི་ཡོད་ཟེར་སློབ་མ་ཚོ་གི་སེམས་ལ། ཨོ་དེ་རེད། ཐ་ན་བྱ་སྒྲུང་གསུངས་པ་ཚུན་ཀྱང་སེམས་ལ་ཤིན་ཏུ་ཕན་པ་ཞིག་ཡོད་ཅིང། དེའི་ཚེ་དགེ་བཤེས་ཆོས་ཀྱི་འོད་ཟེར་ཞེས་པ་མཁས་པ་ཆེན་པོ་ཞིག་ཡོད་པས། ཁོང་གིས་དེ་ནས་སློབ་མ་ཚོ་ལ་དེ་ནས་གདམས་ངག་ཟབ་ལ་རྒྱས་པ་ཇི་ཙམ་གསུངས་ཀྱང་ཁོ་རང་དཔེ་དགེ་བཤེས་སྐད་གྲགས་ཆེན་པོ་མཁས་པ་ཆེན་པོ་ཞེ་པོ་ཅིག་ཡིན་པ་ཡིན་ཙང་ཡིན་ན་ཡང་དཔེ་དགེ། སློབ་མ་ཚོ་ལ་དཔེ་གདམས་ངག་དཔེ་ཟབ་ལ་རྒྱས་པ། ལུང་དང་རིགས་པ་བྱས་ནས་དཔེ་ཞེ་པོ་ཅིག་རྒྱས་ཤིང་རྒྱས་པ་གཅིག་གསུང་གི་ཡོད་ས་རེད་བ། ཡོད་རེད་དེ་སེམས་ལ་མི་ཕན་པར། ཚུལ་དེ་འགའ་ཞིག་གིས་པོ་ཏོ་བ་ལ་ཞུས་པས་ཟེར་ད་དེ་ག་རེ་ཡིན་ན། དགེ་བཤེས་ཆོས་ཀྱི་འོད་ཟེར་དཔེ་མཁས་པ་ཆེན་པོ་དེ་གིས་གཞུང་ཆེན་པོ་དཔེ་ཞེ་པོ་ཅིག་ཟབ་ཅིང་རྒྱས་པ་གཅིག་གསུང་གི་འདུག་དེ་ང་ཚོའི་སེམས་ལ་ཕན་གི་མི་འདུག་ཁྱེད་རང་གིས་དཔེ་བྱ་ཡི་སྒྲུང་གཅིག་གསུངས་ན་སེམས་ལ་ཕན་པོ་ཞེ་པོ་ཅིག་འདུག་དེ་ག་རེ་ཡིན་ན་ཟེར་པོ་ཏོ་བ་ལ་བཀའ་འདྲི་ཞུས་པ་འདྲ། པོ་ཏོ་བས་ཁོང་གིས་ལེགས་པར་བཤད་པ་འབའ་ཞིག་གསུངས་པ་ཡིན་ཀྱང་དགེ་བཤེས་ཀྱིས་ལེགས་པར་བཤད་པ་གཅིག་མ་གཏོགས་ཉེས་པར་བཤད་པ་ཁྱོན་ནས་གསུངས་ཡོད་མ་རེད་དེ་ཡིན་ན་ཡང་འཆད་ལུགས་ཀྱི་ཁྱད་པར་ཡིན་གསུངས། ཆོས་འཆད་སྟངས་ཀྱི་ཁྱད་དེ་ག་རེ་ཟེར་ན་ཇི་འདྲ་ཡིན་ཞུས་པར། ཁོང་གིས་ཤེས་བྱ་གཏན་ལ་འབེབས་པའི་དབང་དུ་བྱས་ནས་གསུངས། དགེ་བཤེས་ཀྱིས་ཤེས་བྱ་གཏན་ལ་འབེབས་པའི་དབང་དུ་བྱས་ནས་རེད་པ་ད། ད་དབྱེ་བ་རྣམ་གྲངས་དང་གཅིག་ཕ་གིའི་སློབ་མས་དཔེ་ཧ་གོ་ཡ་གི་ཆེད་དུ་རེད་པ་ད། ཨོ་འདུག་སེ་བྱས་ནས་ཕར་རེད་པ་ད། ཤེས་བྱ་ལ་བར་བདེན་པ་གཉིས་ཡོད་རེད་ཅི་ཕྱིར་ཞེ་ན་འོ་ད་ཞེས་བདེན་པ་གཉིས་སུ་ད་གྲངས་ངེས་པའི་སྒྲུབ་བྱེད་བྱས་ནས་གསུང་ཡ་ཡོད་རེད་བ་ད་འོ་འདི་རེད། དེ་མ་གཏོགས་སེམས་ལ་གང་ཕན་ཕན་བྱས་ནས་གསུང་གི་སེམས་ལ་ར་སྤྲོད་ནས་གསུང་གི་ཡོད་མ་རེད་ད་ཕན་ཕན་ཟེར་ཡ་གང་ན་ཆོས་མར་གསུང་ནས་སེམས་ལ་ར་སྤྲད་གི་སྤྲད་གི་བྱེད་དགོས་རེད་བ་ད། སེམས་ལ་ར་སྤྲད་དཔེར་ན་ཉེས་པ་ཉེས་ཅན།

ར་སྤྲད་གི་སྤྲད་གི་བྱས་གུག་ཡོང་རོགས་དེ་རེད་ཤིག་སེང་ར་བཀྲ་ཟས་སྐྱོ་རོགས་དང་ངོ་ན་འོང་ཤིག་སེང་ཉིན་དེ་ཚོ་གེ་འོང་ཁ་སེང་ངེད་ཀྱི་ཤུལ་ཡིན་པ་འོང་དེ་དེ་ན་ད་ཁྱོད་ད་སོ་སོའི་སེམས་ཉིད་ར་སྤྲད་གི་སྤྲད་གི། རྒྱལ་བའི་གསུང་རབ་ག་རེ་ཅིག་ཡིན་པ་ཡིན་ན་སོ་སོ་ལ་གསུངས་པ་རེད་བ། དཔེར་ན་འདི་ན་ལ་མི་མང་པོ་ག་ཚད་ཅིག་ཡོད་པ་ཡིན་ན་ངའི་ལབ་ས་དེ་གཅིག་རེད་བ། སོ་སོ་ལ་རེད་བ་ད། སོ་སོ་སོ་དེ་གཅིག་མ་གཏོགས་མེད་བ་འདི་ན་ལ་ང་གཅིག་མ་གཏོགས་མེད་བ། རེད་བ་ད། ང་ཟེར་མཛུབ་གུ་གཅིག་གཙུག་ད་སུ་རེད། སོ་སོ་རེད་བ་ད་གཅིག་ང་གཅིག་མ་གཏོགས་མེད་བ་སོ་སོ་སོ་དེ་བསམ་བློ་བཏང་ན། རེད་བ་ད། བྱས་ཙང། ཆོས་གསུང་ས་དེ་དེ་ལ་གསུངས་པ་རེད་མ་གཏོགས་གཞན་སུ་གང་ལ་གསུངས་ཡོད་མ་རེད་སོ་སོ་དྲིན་ཚེ་སྤེ་ཚེ་ལ་གསུངས་པ་རེད་ཁོ་ལ་གསུངས་ཆོག་ཡས་གསུངས་བསམ་བློ་བཏང་རྒྱུ་ཡོད་མ་རེད་སོ་སོ་གཅིག་བསྡད་པའི་བཟོ་འདྲ་ཞིག་མི་ཚོ་འགའ་བྱས་དེ་ཡས་ན་སོ་སོ་དང་བླ་མ་གཉིས་གཅིག་བྱས་ད་དེ་གཉིས་བཤད་བསྡད་པའི་བཟོ་འདྲ་ཞིག་བསམ་བློ་བཏང་དགོས་རེད་ད་དེ་ཡིན་ཙང་བླ་མའི་གསུང་བདེ་པོ་ཞུ་གི་ཡོད་རེད་དེ་འདྲའི་བྱས་ནས་བསམ་བློ་བཏང་ནས་ཆོས་ཉན་པ་ཡིན་ན་མི་ཚོགས་ག་ཚད་ཡོད་པ་ཡིན་ནའི་གསུངས་ས་མི་གཅིག་རེད་བ། རང་དེ་མ་གཏོགས་སུ་དྲན་གྱི་མ་རེད།

ཨོ་དེ་འདྲའི་བྱས་ནས་བཤད་ན་ཨ་ནི་རྒྱུད་ལ་ཕན་གི་ཡོད་རེད་མཁྱེན་སོང་ཨ། དགེ་བཤེས་པོ་ཏོ་བ་ཆེན་པོས་དེ་འདྲ་གནང་གི་ཡོད་ས་རེད། འདི་ནི། ད་དེ་ག་རེ་ཟེར་ན་ཁོང་གིས་ཤེས་བྱ་གཏན་ལ་འབེབས་པའི་དབང་དུ་བྱས་ནས་གསུངས་ངེད་ཀྱིས་ཆོས་ཐམས་ཅད་ཀྱི་མདེ་རྩེ་ནང་དུ་བསྟན་ནས་བཤད་པའི་ཁྱད་པར་ཡིན་ཟེར། རེད་པ་ད།

འགོང་པོ་གསུམ་ཟེར་བ་དེ། སྤྱིར་བཏང་འདུག་ཤུལ་དེ་འགོང་པོ་ཟེར་གྱི་ཡོད་རེད། འགོང་པོ་གསུམ་ཟེར་ན། འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ། དེ་ག་བར་ཡོད་རེད་ཕྱི་ལོགས་ལ་ཡོད་མ་རེད། ནང་ལ་ཡོད་རེད་བ། བྱས་ཙང། ད། མདེ་རྩེ་འདྲ་བོ་དེ་ཆོས་དེ་དེ་བཏུལ་ཡག་གི་དོན་དག་རེད་བ། ཆོས་དེ་མདེའུ་འདྲ་བོ་དེ་མེ་མདའི་མདེའུ་དེ། གོང་བུ་གསུམ། དུག་གསུམ་ཉོན་མོངས་དེ་བཏུལ་ཡག་རེད། དེ་ཡིན་ན་མདེ་རྩེ་དེ། དགྲ་ག་བར་ཡོད་ན་དེ་བསྟན་དགོས་རེད་མ་གཏོགས། དགྲ་དེ་ནང་ལོགས་བཞག། དེ་ཕྱི་ལོགས་བསྟན་དེ་ན། ཨ་ནི་སེམས་ལ་མ་ཕན་པ་དེ་ཆགས་ཀྱི་ཡོད། བྱས་ཙང་མདེ་རྩེ་ནང་དུ་བསྟན་ནས། དུག་གསུམ་ཉོན་མོངས་ཀྱི་དགྲ་དེ་བཅོམ་ཡག་གི་ཨ་ནི་མདེའུ་ཆོས་ཀྱི་མདེའུ་གི་རྩེ་དེ་ཨ་ནི་ཚུར་ནང་ལ་ཚུར་གཏུགས་ནས། ཨ་ནི་ཆོས། བཤད། བཤད་མཁན་གྱིས་དེ་འདྲ་གཅིག་བྱས་ནས་བཤད། ཉན་མཁན་གྱིས་ཡང་དེ་འདྲ་ཅིག་བྱས་ནས་བསམ་བློ་བཏང་ནས་ཉན། ཨ་ནི་ཆོས་ཤོ་ལོ་ཀ་གཅིག་འཆད་ཉན་བྱས་ན་ཡང་སེམས་ལ་ཕན་པོ་ཡོང་བ་ཅིག་ཡོང་གི་ཡོད་རེད། འགྲུལ་པ་དར་བ་དེ་ཡིན་པ་འདྲ། ཤེས་རྒྱུ་མ་བྱུང་བ་དེ་རེད། རྗེས་སུ་གསུངས་དེས་ད་པོ་ཏོ་བས་དེ་གསུངས་དེ་ཡང་སྐད་ཆ་བསལ་དེ་གོ་འགྲོ་གི་རེད་པ་ད། གཅིག་གིས་གཅིག་གིས་གཅིག་བཤད་ནས་དགེ་བཤེས་ཀྱིས་གོ་བ་རེད་དགེ་བཤེས་ཆོས་འདི་གས། ཆོས་ཀྱི་འོད་ཟེར་ཞུ་ཡ་དེ་གས་གོ་ཡོང་དུས། དགེ་བཤེས་ཆོས་ཀྱི་འོད་ཟེར་གྱིས་གསན་ནས་པོ་ཏོ་བའི་དྲུང་དུ་ཆོས་གསན་པར་ཕེབས་པར་བསགས་ལ་དགེ་བཤེས་ཁོ་རང་རང་ག་འདྲ་འདྲ་ཅིག་ཡིན་ན་བསམ་ནས་པོ་ཏོ་བའི་དྲུང་ལ་ཕེབས་ནས་ཆོས་ཞུ་ག་ཕེབས་པར་ཐུགས་རྒྱུད་ལ་ཤིན་ཏུ་ཕན་པ་བྱུང་ཟེར། པོ་ཏོ་བས་ཆོས་གསུངས་པའི་སྒང་ན་ཐུགས་རྒྱུད་ལ་ཤིན་ཏུ་ཕན་པ་བྱུང་སྟེ་སྔར་མ་ཤེས་པ་ཞིག་ཤེས་རྒྱུ་མ་བྱུང་ཡང། སྔར་མ་གོ་བ་ཞིག་གོ་རྒྱུ་བྱུང་ཞེས་གསུངས་པ་ལྟར་དགོས་པ་རེད། དེས་ན་དགེ་བཤེས་སྟོན་པའི་ཞལ་ནས་ཐེག་ཆེན་གྱི་བླ་མ་བྱ་བ་བཤད་པ་ན་འབྱམས་ཀླས་པར་གོ་བ་སྐྱེད་ལ་ལག་ཏུ་བླངས་ལག་ཏུ་ལེན་པ་ན་བསྟན་པའི་ཐ་མ་ལ་གང་ཕན་དང་ཐད་ཀར་དོན་དུ་གང་འགྱུར་སྟོན་པ་ཞིག་དགོས་ཞེས། དགོས་ཞེས་གསུངས་པ་ཡང་འདི་ལྟ་བུ་ལ་བྱ་དགོས་སོ། དེ་ཡང་བསྟན་པའི་ཐ་མ་ཞེས་པ་ལ་གསུང་ལུགས་སྣ་ཚོགས་ཡོད་ཀྱང། གསུང་ལུགས་སྣ་ཚོགས་ཡོད་ཀྱང་བདག་གི་བླ་མ་རིན་པོ་ཆེའི་གསུང་རྒྱུན་ལ་ཆོས་མང་དུ་བཤད་ཀྱང་ཆོས་བསྟན་པའི་མཇུག་གི་འགག་སྡོམ་སློབ་མའི་རྒྱུད་ལ་གང་ཕན་ཕན་ཞིག་དགོས་པ་ལ་བྱེད་གསུངས། བསྟན་པའི་ཐ་མ་ལ་གང་ཕན་ཟེར་ཆོས་བསྟན་པའི་རྗེས་ལ་སློབ་མའི་སེམས་ལ་ཕན་པ་ཅིག་དགོས་རེད། འོ་དེ་རེད། ཆོས་བསྟན་པའི་མཇུག་གི་འགག་སྡོམ་སློབ་མའི་རྒྱུད་ལ་གང་ཕན་ཞིག་དགོས་པ་ལ་བྱེད་གསུངས། ས་བཅད་འདི། ས་བཅད་འདི། དེ་ནི་ས་བཅད་འདི་འཆད་ཉན་ལམ་དུ་གཏོང་བའི་མན་ངག་སྟེ་སྔར་ཞུས་པ་ལྟར་འདི་ནི་ཕྱུག་ན། འདི་ནི་ཚེས་གཅིག་ནས་འཕྱུགས་ན་བཅོ་ལྔ་བར་ཞེས་ཟེར་བ་ལྟར་ཆོས་ཟབ་ལ་རྒྱས་པ་ཇི་ཙམ་ཐོབ་ཀྱང་ལྷ་བདུད་དུ་བབས་པ་ལྟར་གྱུར་ནས་ཆོས་དེ་ཆོས་དེ་ཉིད་ཉོན་མོངས་པའི་གྲོགས་སུ་འགྲོ་བ་ཆེས་མང་བར་མང་བར་སྣང་བས་འདི་ལ་ནན་ཏན་བྱས་པ་གལ་ཆེ་གསུངས། འོ་ད་ཆོས་པའི་སོ་སོའི་རྒྱུད་ཐོག་ཏུ་བཀལ་ནས་པའི་ཆོས་ཉན་དགོས་རེད། རྒྱུད་ཐོག་ཏུ། དེ་ཡིན་ད་ས་བཅད་འདི་ཆོས་འཆད་ཉན་ལམ་དུ་གཏོང་ཡག་གི། འོ་ད། རེད་པ་ད། ཨཱ་ནི། ས་བཅད་དེ་གལ་ཆེན་པོ་ཞེ་དྲག་རེད། འདི་ཡག་པོ་ཅིག་མ་བྱུང་ན། ཨཱ་ནི་ཆོས་ཟབ་ལ་རྒྱས་པ་ག་འདྲ་ཅིག། སོ་སོ་ཐོབ་པ་ཡིན་ན་ཡང་ལྷ་བདུད་དུ་བབས་པ། ལྷ་ཟེར་ཡ་དེ་སོ་སོ་ལ་མགོན་སྐྱོབ་གནང་མཁན། སོ་སོ་ལ་བའི་རོགས་པ་བྱེད་མཁན། གྲོགས་འཕྲིན་ལས་སྒྲུབ་མཁན་ཅིག་རེད་བ། ད། དེ་འདྲའི་གི་རོགས་པ་བྱེད་མཁན་དེ། ལྷ་དེ་བདུད་ལ་བབས་སོང་ན། ད་གནོད་ཚབས་ཆེན་པོ་ཅིག་རེད། རོགས་བྱེད་མཁན་དེ་གས་གནོད་བྱས་ཡོང་དུས། ཨ་ནི་གནོད་ཚབས་ཆེ་ཤོས་བརྩི་གི་ཡོད་རེད་བ། དེ་ནང་ད་བི་གས་ཆོས་དེ་བི་གས་རྒྱུད་ཐོག་ཏུ་བཀལ་ནི་བས་ཉན་དགོས་གི་རེད། འདི་ལ་ནན་ཏན་བྱེད་པ་གལ་ཆེ་གསུངས་ས་ཨོ། གསུངས་པ་རེད་མ་གསུངས་རེད་ཨ་ལས་འོང། ད་དེ་བ་ཚ་ལ་ཀུ་སང་འཕེལ་བྱས་ན།

ཡུལ་གང་ལ་བཤད་པ་དང་མི་བཤད་པའི་ཁྱད་པར་རོ། ད་ས་བཅད་བཞི་དེ་རེད། དེས་དང་པོ་ཆོས་བཤད་པའི་ཕན་ཡོན་བསམ་པ་ནི། དེས་དང་པོ་ཆོས་བཤད་པའི་ཕན་ཡོན་བསམ་པ་ནི། ཆོས་འཆད་པ་པོས་ཀྱང། སློབ་དཔོན་དབྱིག་གཉེན་གྱི་གསུང་མཛོད་རྩ་བ་ལས་ཆོས་སྦྱིན་ཉོན་མོངས་ཅན་མིན་པས་ཟེར་དེ་རེད་བ་ད་ཆོས་ཀྱི་སྦྱིན་པ་སྟེ་ཆོས་བཤད་པའི་སྐབས་འབུལ་བ་སོགས་ཨེ་ཡོང་སྙམ་པའི་ཀུན་སློང། ཉོན་མོངས་ཅན་དུ་སོང་བ་མིན་པས། ད་ཆོས་བཤད་ཡ་དེ་གདུལ་བྱའི། སེམས་བཏུལ་ཡ་སེམས་རྒྱུད་ལ་ཕན་ཡ་གི་ཆེད་དུ་བཤད་པ་མ་གཏོགས། ཆོས་བཤད་ན་ཨ་ནི་ཅིག་འབུལ་བ་མང་པོ་ཡོང་གི་རེད་བསམ་ཡ་འདྲ་པོ་ཅིག་རེད་པ་ད། དེ་འདྲ་བྱས་ན་ཉོན་མོངས་ཅན་ཆགས་དེ་ཡོད་རེད། ཨ་ནི་ཆོས་བཤད་པའི་ཕན་ཡོན་ཡོང་ཡ་ཕ་ཚབ་དེ་ལ་སྡིག་པ་ཡོང་གི་ཡོད་རེད་ཆོས་བཤད་མཁན་ལ། ཉོན་མོངས་ཅན་དུ་སོང་བ་མིན་པས་མདོ་སོགས་ཀྱི་དོན་ཡང་དག་པ་ཇི་ལྟ་བ་བཞིན་དུ་སྟོན་ཞེས་གསུངས་པ་ལྟར་ཆོས་སྦྱིན་ཉོན་མོངས་ཅན་དུ་མི་འགྱུར་བ་གལ་ཆེ། ད་ཆོས་བཤད་པའི་ཚུལ་དེ་གསུང་གི་རེད་བ་དེ་ནི་འབུལ་བ་སོགས་ཨེ་ཡོང་སྙམ་པ་རྙེད་པ་ལ་རེ་བ་དང། སློབ་མ་མང་པོའི་བཀུར་སྟི་སོགས་ཨེ་ཡོང་སྙམ་པ་དང། ཁེ་གྲགས་དང་སྙན་གྲགས་སོགས་ཨེ་ཡོང་སྙམ་པས་འཆད་ན། ཕན་ཡོན་ལས་ཉེས་དམིགས་ཆེ་ཞིང། བསོད་ནམས་ཆེན་པོ་ཉམས་ནས་འགྲོ་བ་ཡིན། ད་བསོད་ནམས་བསགས་ཡག་གི་ཚབ་དེ་ལ་དེ་ནི་ཀུན་སློང་དེ་བི་ག་ཉོན་མོངས་པས་ཀུན་ནས་བསླངས་ནས་ཆོས་བཤད་ན་བསོད་ནམས་ཉམས་འགྲོ་གི་རེད་གསུངས་འདུག་ཐ་ན་སྨན་ཐ་ན་རྣམ་སྨིན་ཙམ་ཡང་མི་བལྟ་བར། མི་བལྟ་བར་སྙིང་རྗེ་ཆེན་པོས་སློབ་མ་ལ་ཨེ་ཕན་རེ་བས་འཆད་པ་ཞིག་དགོས། ཆུ་བཟང་ཡེ་ཤེས་རྒྱ་མཚོས་མི་མང་པོར་ཆོས་ཆོས་བཤད་དབང་བསྐུར་བྱེད་དུས་རྣམ་དཔྱོད་འདྲ་ཞིག་འདུག་སྟེ་གསུང་ཡག་དེ་རེད་མི་མང་པོར་ཆོས་བཤད་པ་དང། གསང་བདེ་འཇིགས་དུས་གསང་བདེ་ད་གསང་འདུས་འཇིགས་བྱེད་དུས་འཁོར་ཟེར་དེ་རེད་བ་གསང་འཇིགས་དུས་འཁོར་སོགས་ཀྱི་དབང་ཆེན་བསྐུར་བར་བྱེད་དུས། ཕྱི་ཚུལ་གཞན་ཧ་ལས་དགོས་པའི་རྣམ་དཔྱོད་འདྲ་ཆགས་ཤིག་འདུག་སྟེ། ཆོས་བཤད་ཚར་ནས་སྦྱིན་བདག་ཁག་ནས་སྐུ་ཡོན་འབུལ་བ་ག་ཚོད་ཕུལ་གྱི་ཡོད་མེད་སོགས་ཀྱི་གནས་ཚུལ་ཨ་གནས་ཚུལ་ཨ་མཆོག་གིས་ཉན་ན་ཉན་ན་བྱེད་དུས་བསམ་པ་གཏིང་ནས་ལྕོགས་འདུག་ཟེར། ད་དེ་འདྲ་བྱེད་རྒྱུ་ཡོད་མ་རེད། བསམ་པ་གཏིང་ནས་སྐྱོ་འདུག་ཟེར་དུས་ག་ལ་འབུལ་བ་མང་པོ་མི་འདུག་ཟེར་ནས་སྐྱོ་བ་ཟེར་གསུང་གི་ཡོད་མ་རེད་ད་ཡང་དེ་གོ་ནོར་ཐེབས་ཡོང། ཉན་ན་ཆེ་ཡག་ག་ལ་མང་པོ་མི་འདུག་གསུངས། ཁྱེད་ཚོ་དེ་བསམ་མནོ་ཁོག་ཡ་དེ་བསམ་པ་འཁོར་རྒྱུ་ཡོག་མ་རེད་ཟེར་འབུལ་བ་ག་ས་ཕུལ་ན་ཕུལ་མ་ཕུལ་ན་མ་ཕུལ་འབུལ་བ་གི་ཆེད་དུ་དེ་ནས་ཆོས་བཤད་པ་མིན་ཟེར་དང་པོ་ནས་ཐག་བཅད་ནས་ཆོས་བཤད་དགོ་རེད་དེ་འདྲའི་ཀུན་སློང་ཡོང་གི་མི་འདུག་ན་ཆོས་བཤད་རྒྱུ་གཡུག་དགོ་རེད་རེད་པ་ད། འདི་ནས་བསམ་པ་གཏིང་ནས་ལྕོག་འདུག་ཟེར་ཞེས་གསུངས་པ་ལྟ་བུ་མ་སོང་བ་དགོས་ཟེར། དེ་ལྟར་ཟང་ཟིང་ལ་མི་ལྟ་བར་ཆོས་འཆད་པ་ནི་ནི་ཕན་ཡོན་ཆེ་སྟེ། ལྷག་བསམ་བསྐུལ་བའི་མདོ་ལས། བྱམས་པ་ཞེས་བོས་ནས། ཉི་ཤུ་པོ་འདི་ནི་ཟང་ཟིང་མེད་པའི་ཆོས་ཀྱི་སྦྱིན་པ་སྟེ་རྙེད་པ་དང་བཀུར་སྟི་མི་འདོད་པར་ཆོས་ཀྱི་སྦྱིན་པ་སྦྱིན་པ་གང་ཡིན་པ་དེའི་ཕན་ཡོན་ཡིན་ཏེ། ཉི་ཤུ་གང་ཞེ་ན་འདི་ལྟ་སྟེ། ལུགས་འདིས་བླ་མ་སྔ་མ་དག་གི་གསུང་ལས་ཆོས་བཤད་པའི་ཕན་ཡོན་ཉི་ཤུ་ལ་རྒྱུ་མཐུན་གྱི་འབྲས་བུ་དྲུག། བྲལ་བའི་འབྲས་བུ་བཞི། བདག་པོའི་འབྲས་བུ་དགུ། རྣམ་སྨིན་གྱི་འབྲས་བུ་གཅིག་རྣམས་སུ་གསུངས་པ་ལས། དང་པོ་ཆོས་བཤད་པའི་བསོད་ནམས་ཀྱི་རྒྱུ་མཐུན་གྱི་འབྲས་བུ་དྲུག་སྟེ། ཚིག་དོན་མི་བརྗེད་པའི་ཐོས་བྱུང་གི་ཤེས་རབ་ཀྱིས། ཨ་ནི་དྲན་པ་དང། དྲན་པ་དང་ལྡན་པར་འགྱུར་བ། ད་གེ་སློབ་མ་ལ་ཆོས་ག་ཚད་མང་པོ་བཤད་པ་ཡིན་ན་སོ་སོ་ཡང་བར་མ་བརྗེད་པར་བྱས་དྲན་པ་དང་ལྡན་པར་འགྱུར་བ་དང། དོན་དམ་མཉམ་གཞག་སྒོམ་བྱུང་གི་ཤེས་རབ་ཀྱིས་ངེས་པའི་བློ་གྲོས་དང་ལྡན་པར་འགྱུར་བ་དང། ཀུན་རྫོབ་རྗེས་ཐོབ་བསམ་བྱུང་གི་ཤེས་རབ་ཀྱིས་ངེས་པའི་བློ་དང་ལྡན་པར་འགྱུར་བ་དང། ཤེས་རབ་ཀྱིས་གོང་ནས་གོང་དུ་ངེས་པའི་ངེས་དོན་ལྟ་བས་མི་འཕྲོགས་པའི་བརྟན་པ་དང་ལྡན་པར་འགྱུར་བ་དང། ཚོགས་སྦྱོར་གཉིས་ཀྱིས་བསྡུས་པའི་འཇིག་རྟེན་པའི་ཤེས་རབ་དང་ལྡན་པར་འགྱུར་བ་དང། ད་མཐོང་སྒོམ་གཉིས་ཀྱིས་བསྡུས་པའི་འཇིག་རྟེན་ལས་འདས་པའི་ཤེས་རབ་རྗེས་སུ་རྟོགས་པ་སྟེ་ཐོབ་པར་འགྱུར་བ་དང་དྲུག་གོ། ད་ཆོས་བཤད་པའི་ཕན་ཡོན་དེ་ལ། བྲལ་བའི་འབྲས་བུ་བཞི་ནི། རྒྱུ་མཐུན་གྱི་འབྲས་བུ་དྲུག་རེད་གསུངས། ད་བྲལ་བའི་འབྲས་བུ་བཞི་ནི་འདོད་ཆགས་ཆུང་བར་འགྱུར་བ་དང་ཆོས་ཡག་པོ་བཤད་ན། འགྲོ་དང་ཀུན་སློང་ཡག་པོ་བཅོས་ནས་ཆོས་ཡག་པོ་བཤད་པ་ཡིན་ན་ནི་འདོད་ཆགས་ཆུང་བར་འགྱུར་བ་དང། ཞེ་སྡང་ཆུང་བར་འགྱུར་བ་དང་གཏི་མུག་ཆུང་བར་འགྱུར་བ་དང། དུག་གསུམ་ཆུང་བས་བདུད་ཀྱིས་དེ་གླགས་མི་རྙེད་པར་འགྱུར་བ་དང་བཞིའོ། བདག་པོའི་འབྲས་བུ་དགུ་ནི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་བུ་གཅིག་པ་སྡུག་པ་ལྟར་དེ་ལ་དགོངས་པར་འགྱུར་བ་དང་ཆོས་དངོས་གནས་ཡག་པོ་བཤད་མཁན་དེ་ལ་སངས་རྒྱས་བཅོམ་ལྡན་འདས་ཚུལ་བའི་བུ་ནང་ལྟར་བྱས་ནས་པའི་འགྲོ་དང། དགོངས་པར་འགྱུར་བ་དང། ཕྱོགས་སྐྱོང་བཅུ་ལ་སོགས་པ་དཀར་ཕྱོགས་ལ་མངོན་པར་དགའ་བའི་མི་དང་མི་མ་ཡིན་པ་རྣམས་དེ་ལ་མི་མཐུན་ཕྱོགས་ལས་སྲུང་བར་འགྱུར་བ་དང། ཚངས་པ་དང་བརྒྱ་བྱིན་སོགས་ལྷ་རྣམས་ཀྱིས་དེ་ལ་གཟི་བྱིན་མདངས་དང་སྟོབས་བསྐྱེད་པར་འགྱུར་བ་དང། ཟང་ཟིང་ལ་མི་ལྟ་བས་མི་མཛའ་བ། དགྲ་ལ་སོགས་པ་རྣམས་ཀྱིས་དེ་ལ་མཐོ་འཚམས་པ་དང་འཕྱར་ཀ་འདོགས་པ་སོགས་ཀྱིས་གླགས་རྙེད་པར་མི་འགྱུར་བ་དང། དེའི་དགེ་བའི་བཤེས་གཉེན་དང། དེ་ནས་མཛའ་བཤེས་རྣམས་ཡིད། ཆེས་ཤིང་ཕྱིར་དད་པས་མཛའ་བ་མི་ཕྱེད་པར་འགྱུར་བ་དང། རང་འདོད་བསྙེན་བཀུར་དོན་གཉེར་མེད་པས་ཚིག་བཙུན་པ་སྟེ་གཟུང་བར་འོས་པ་འཛིན་པར་འགྱུར་བ་དང། ཤེས་རབ་འཕེལ་ཞིང་དེ་ནས། བསྙེན་བཀུར་དོན་གཉེར་མེད་པ་སྟེ། དེ་ནས་ཤེས་རབ་འཕེལ་བསྙེན་བཀུར་དོན་གཉེར་མེད་པ་སྟེ་དེའི་མཁས་པའི་མདུན་སར་མི་འཇིགས་པ་ཐོབ་པར་འགྱུར་བ་དང། རྙེད་མ་རྙེད་སོགས་མི་སེམས་པའི་རྒྱུ་དེ་ལས། རྙེད་པ་རྙེད་ན་རྙེད་མ་རྙེད་ན་མ་རྙེད་པ་དང། ཡིད་བདེ་བ་མང་བར་འགྱུར་བ་དང། ད་དེ་འདྲིའི་བཀའི་བསྙེན་བཀུར་དོན་རྙེད་ན་རྙེད་མ་རྙེད་ན་མ་རྙེད་ཟེར་ནས་བཀའི་བྱས་ནས་ཆོས་འཆད་ན། ཨ་ནི་ཡིད་ཡིད་བེ་གེ་ལྷོད་ལྷོད་འདྲ་བོ་གཅིག་པུ་ར་ཅིག་ཡོག་རེད་ནོ་ད་ཡིད་ཡིད་བདེ་བ་མང་བར་འགྱུར་བ་དང་སངས་རྒྱས་བྱང་སེམས་དང་གོང་མ་མཁས་པས་ཡོན་ཏན་གྱིས་བསྔགས་པར་འགྱུར་བ་དང་དགུ། བདག་འབྲས། འོ་ད་དེ་ནི་རྣམ་སྨིན་གྱི་འབྲས་བུ་གཅིག་ནས་དེའི་ཆོས་ཀྱི་སྦྱིན་པའི་ཡོན་ཏན་དང་བཀའ་དྲིན་དེ་ཡང་རྗེས་སུ་དྲན་པར་བྱ་བར་འོས་པར་འགྱུར་བ་སྟེ་ཞེས་གསུངས་པ་ལྟར་ཕན་ཡོན་ཉི་ཤུ་འབྱུང། ཆོས་བཤད་པའི་ཕན་ཡོན་ཉི་ཤུ། དེའི་དང་པོ་དྲན་པ་དང་ལྡན་པ་ནི་ཆོས་མི་བརྗེད་པ་དང་བློ་གྲོས་དང་ལྡན་པ་ནི་དོན་དམ་སྒོམ་བྱུང་ངེས་པ་དང། ད་ཐང་གི་བསམ་བྱུང་གི་མི་བརྗེད་པ། རེད་པ་ད་དྲན་པ་དང་ལྡན་པའི་བློ་གྲོས་དང་ལྡན་པ་ནི་སྒོམ་བྱུང་གི་ངེས་པ། ཚད་མའི། སྒོམ་བྱུང་གི་ངེས་པ། སྒོམ་ཟེར་ཡ་དེ་དེ་ནི་ཡིད་ལ་འདྲིས་པར་བྱེད་པ་གཅིག་རེད་པ་ད། བློ་དང་ལྡན་པ་ནི་ཀུན་རྫོབ་བསམ་བྱུང་གི་ངེས་པ་དང། བརྟན་པ་དང་ལྡན་པ་ནི་མི་འཕྲོགས་པ་དང། ཤེས་རབ་དང་ལྡན་པ་ནི་ཚོགས་སྦྱོར་གྱི་སྐབས་ཀྱི་འཇིག་རྟེན་པའི་ཤེས་རབ་དང། འཇིག་རྟེན་ལས་འདས་པའི་ཤེས་རབ་ནི་མཐོང་སྒོམ་གྱི་སྐབས་ཀྱི་ཤེས་རབ་ཡིན་ཚུལ་དང། ཉི་ཤུ་པོ་འདི་ལ་རྒྱུ་མཐུན་གྱི་འབྲས་བུ་དྲུག་བྲལ་འབྲས་བཞི་བདག་འབྲས་དགུ་རྣམ་སྨིན་གྱི་འབྲས་བུ་གཅིག་བཅས་ཡོད་ཚུལ་སོགས་རྒྱས་པར་གསུངས། ད་ཐང་གི་མཆན་རྣམས་ཞུས་སོང་ང། དེ་བྱས། ཕན་ཡོན་གཞན་ཡང་དྲག་ཤུལ་ཅན་གྱིས་ཞུས་པའི་མདོ་ལས། ཁྱིམ་པས་ཟང་ཟིང་དཔག་ཏུ་མེད་པ་བྱིན་པ་བས་རབ་ཏུ་བྱུང་བས་ཆོས་ཚིགས་སུ་བཅད་པ་གཅིག་ཙམ་བྱིན་པ་བསོད་ནམས་ལྷག་པར་གསུངས་སོ། དེ་ལྟར་ཕན་ཡོན་དེ་རྣམས་དྲན་ནས་དེ་རྣམས་བདག་གི་བདེ་བའི་ཡོ་བྱད་དོ། སྙམ་ནས། འཆད་དགོས། ཕན་ཡོན་འདི་རྣམས་ཆོས་ཁྲིའི་སྟེང་ནས་ཆོས་བཤད་པ་ཁོ་ན་ཙམ་མིན་པར། ད་ཆོས་ཁྲིའི་སྟེང་ནས་མར་ཆོས་བཤད་པའི་སྐབས་ལ་ད་ཨ་ཅང་ཅང། རེད་པ་ད། ད་དགེ་རྒན་ལྟ་བུས་དགེ་ཕྲུག་ལ་ཤག་ལ་དཔེ་ཆ་ཚུལ་བཞིན་ཁྲིད་པ་ཚུན་ལ་ཡང་ཕན་ཡོན་དེ་འབྱུང་གི་རེད། ཆོས་འདོན་ལྟ་བུའི་ཚེ་ཡང་མཐའ་སྐོར་དུ་ད་བཀའ་འགྱུར་བསྟན་པའི་ཀློག་གར་འགྲོ་ཆོས་ཀློག་གར་འགྲོ་བའི་ཁ་ཐུག་ལ་རེད་པ་ད། ཨ་ནི་ཀུན་སློང་ཡག་པོ་ཅིག་བཅོས་ནས་པས་སོ་སོའི་མཐའ་སྐོར་ལ་པས། དེ་ནི་མཐའ་སྐོར་དུ་ལྷ་ཀླུ་དང་མི་མ་ཡིན་སོགས་མང་དུ་འདུས་པ་ལ་འཆད་པར་མོས་པས་བཏོན་ན་ཕན་ཡོན་དེ་ལྟར་འབྱུང་ཟེར། དཔེ་ཆ་འཛིན་སྐྱོར་བྱེད་པའི་ཚེ་ཡང། འཛིན་སྐྱོར་སྦྱང་བྱས་ནས་དཔེ་སྐྱོར་ཐབས་བྱས་པའི་ཁ་ཐུག་ལ་ཡང་བསམ་བློ་དེ་འདྲ་བཏང་ནས་སྟོན་མཁན་ཡིན་ན་ཕན་ཡོན་དེ་ཡོང་གི་རེད། དཔེ་ཆ་འཛིན་སྐྱོར་བྱེད་པའི་ཚེ་ཡང་དེ་དང་དེ་དང་འདྲ། གཞན་ལ་སྐད་ཆ་བཤད་པ་ཚུན་ཆད་དུ་ཡང་བླང་དོར་གྱི་གནས་བསྟན་ན། དགེ་སྡིག་སྤང་བླང་གི་བེ་སྐད་ཆ་བཤད་པའི་སྐབས་ན་ད་ག་ཟེ་བྱུ་རྡོ་རྒྱུ་ནི་མེད་པར་གག་གི་ཕན་ཐོགས་མེད་པའི་ངག་འཆལ་འདྲ་པོ་བཤད་མ་བསྡད་པ་བྱས་ཨ་ནི་ད་དངོས་གནས་ཀྱི་ཕན་ཐོགས་ཡོང་མཁན་གྱི་དགེ་སྡིག་སྤང་བླང་འདྲ་པོ་ཟེར་འོ་དེ་འདི་འདྲ་བྱེད་དགོས་རེད་འོ་དེ་བྱེད་རྒྱུ་ཡོད་མ་རེད་དེ་སྡིག་པ་ཡོད་རེད་དེ་བྱེད་ན་དགེ་བ་ཡོད་རེད་ཟེར་འདྲ་པོ་གཅིག་གིས་ད་དགེ་བ་ཡོད་རེད་སྡིག་པ་ཡོད་རེད་ཟེར་ཡ་གི་ཚིག་དེ་གཅིག་བེད་སྤྱོད་བཏང་ནས་ཨ་ནི་འདུག་ཟེ་གཅིག་བཤད་ཀྱི་ཡིན་ན་ཨ་ནི། དེ་གས་ཕན་ཡོན་དེ་ཡོང་གི་རེད་ཟེར་གཞན་ལ་སྐད་ཆ་བཤད་པ་ཚུན་ཆད་དུ་ཡང་བླང་དོར་གྱི་གནས་བསྟན་ན་ཕན་ཡོན་ཁྱད་པར་ཅན་འབྱུང། འོན་ཀྱང་བླ་མར་འགྲོ་མི་འགྲོའི་ཁྱད་པར་ནི་ཡོད་གསུངས་རེད་རེད་བ་ད་བསླབ་བྱ་བི་གས་བཤད་པའི་སྒང་ལ་བི་གས་བཤད་ས་དེ་དང་སོ་སོའི་བསླབ་བྱ་བཤད་མཁན་གཉིས་བླ་སློབ་རེད་དགོས་ཡ་ཡོད་མ་རེད་བ། བླ་སློབ་ཟེར་དེ་སོ་སོའི་བི་ཀའི་བླ་མ་བསྟེན། དད་པ་བྱས་ནས་དང་པོ་བརྟག་དཔྱད་ཡག་པོ་ཅིག་བྱེད། དད་པ་བྱས་ནས་བི་ཀའི་དངོས་གནས་ཀྱི་ངེས་པའི་དགེ་རྒན་བླ་མ་བསྟེན་དགོས་བསམ་ན་ཕར་བསྟེན། ཕར་ཕྱོགས་དེ་ཀའི་འོག་ཡག་འགྲིག་གི་རེད། ཅེས་ངས་དགེ་ཕྲུག་བྱེད་དགོ་ཡང་མིན་ན་སློབ་མ་བྱེད་དགོ་ཟེར་ནས་ད་ཆོས་ཤོ་ལོ་ཀ་གཅིག་བསྟན་པ་ཡིན་ནའི་བླ་སློབ་རེད་ཚར། དེ་མ་གཏོགས་ཆོས་གྲོགས་འདྲ་ཅིག་རེད་པ།

འོན་ཀྱང་བླ་མར་འགྲོ་མི་འགྲོའི་ཁྱད་པར་ནི་ཡོད་གསུངས་སམ། གཉིས་པ་སྟོན་པ་དང་ཆོས་ལ་རིམ་གྲོ་བསྐྱེད་པ་དང། ཆོས་བཤད་པའི་ཕན་ཡོན་བསམ་པ་དང་སྟོན་པ་དང་ཆོས་ལ་རིམ་གྲོ་བསྐྱེད་པ། ཆོས་བཤད་མཁན་དེ་གའི། རེད་བ། དྭགས་པོ་ངག་དབང་གྲགས་པས་རྒྱལ་ཡུམ་གསུང་ཚེ་སྟོན་པས་ཉིད་གདན་བཤམས། ཞེས་གསུངས་པ་ལྟར་བཅོམ་ལྡན་འདས་ཀྱིས་ཤེར་ཕྱིན་གྱི་མདོ་གསུངས་པའི་ཚེ་ན། ཉིད་ཀྱི་ཕྱག་མཚན་བཟང་དཔེ་བྱད་ཀྱིས་བརྒྱན་པ་གསེར་གྱི་ཡལ་འདབ་བརྐྱངས་པ་ལྟ་བུས། ཆོས་འཆད་པའི་གདན་བཤམས་པར་མཛད་པ་སོགས་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་རེད་བ་ད་མཚན་ཉིད་མེད་པའི་གངས་ཅན་ཆོས་འཁོར་གསུངས་པའི་སྒང་ལ། དེའི་ནང་ནས་བཀའ་བར་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་གསུངས་པའི་ཁ་ཐུག་ལ། ཆོས་ལ་འབད། ཆེ་བསྟོད་གནང་ཡག་གི་ཆེད་དུ་གུས་པ་བྱེད་ཡག། དེ་གི་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་བེ་བཞུགས་ཁྲི་དེ་ཚོ་གདན་དེ་ཚོ་བེ་ཁོ་རང་རང་གིས་བསྐྱོན་པ་གནང་ནས་ཆོས་འཆད་ས་གི་དེ་ཆོས་ལ་གུས་པ་བྱས་པ་མ་གཏོགས་ཁོ་རང་ལ་ཕ་འཇིགས་འདྲ་བོ་དང་གུས་པ་གནང་བ་མ་རེད་བ་ཆོས་ལ་འབད་ཆེ་བསྟོད་གནང་ཡག་གི་ཆེད་དུ་བཞུགས་ཁྲི་དེ་ཚོ་བེ་ཨ་ནི་ཁོ་རང་གིས་བསྐྱོན་པ་གནང་ནས། ཆོས་འཆད་པའི་གདན་བཤམས་པར་མཛད་པ་སོགས་བཞུགས་ཁྲི་བསྐོར་བ་ལན་གསུམ་བསྐྱོན་ཏེ། ད་ཆོས་བཞུགས་ཁྲི་སྒང་ལ་ཡར་མ་བཞུགས་གོང་ལ་བསྐོར་ར་གསུམ་བསྐྱོན། བསྐོར་ར་གཡས་བསྐོར་གསུམ་བསྐྱོན། རེད་པ་ད། ད་ལྟ་ང་ཚོས་དེའི་ཚོད་རེད་པ་ད་མདུན་དེར་ཕྱག་གསུམ་ཕུལ། རེད་པ་ད། ད་དེ་ནི་སྔོན་བྱུང་སྟོན་པའི་རྣམ་ཐར་ཕྱིས་འབྱུང་གདུལ་བྱའི་ཉམས་ལེན་ཟེར་ད། བླ་མ་གོང་མ་རྣམ་པ་གཅིག་གིས་གཅིག་གཅིག་གཅིག་གིས་མར་བརྒྱུད་དེ། རེད་པ་ད། བྱས་ནས་ད། ཕྱག་ལེན་དེ་གནང་གི་ཡོད་རེད་པ་ད་ཁྲི་ལ་འདུག་ཟེར་གཡས་བསྐོར་བྱས་ནས་འདུག་ཟེར་བྱས། རེད་པ་ད། ཁ་ཐུག་ཚུར་མ་ཡོང་པ་བྱས་གཡས་བསྐོར་འདུག་ཟེར་བྱས། ཨ་ནི་ཕྱག་གསུམ་ཕུལ། དེ་རེད། སྐོར་ར་ལན་གསུམ་བསྐྱོན་ཏེ་ཁྲིར་འཁོད་ནས་ད་ལྟ་ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་སུ་གསང་སྔགས་ཀྱི་ཆོས་འཁོར་བསྐོར་བ་པོའང་ང་ཉིད་ཡིན་ཚུལ་དང། ལྗགས་ཤིན་ཏུ་ཡངས་པ་བརྐྱངས་པར་མཛད་ཚུལ། ཤིན་ཏུ་ཡངས་ནས་བརྐྱངས་མཛད་ནས་ཨོ་དེ་རེད། འཇམ་དཔལ་མཚན་བརྗོད་ནས་གཅིག་ཡོད་པ་ཨོ་དེ་རེད། འདི་ནས་ལྗགས་ཤིན་ཏུ་ཡངས་པ་བརྐྱངས་པར་མཛད་ཚུལ་གླེང་གཞིར་གསལ་བ་ཡོད། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གླེང་གཞི་དང་ཡོངས་གཏད་ཟེར་གྱི་རེད་བ་དང། འགོ་འགོ་ལ་གླེང་གཞི་བྱེད་མཇུག་མཇུག་ལ་ཡོངས་གཏད། བསྟན་པ་དེ་ཀུན་དགའ་བོ་ལ་གཏད་པའི་ཡོངས་གཏད་གཅིག་རེད་བ་བསྟན་པ་ཡོངས་སུ་གཏད་པ། ཀུན་དགའ་བོ་ལ་བེ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཚིག་གཅིག་ཡིན་ནའང་བི་ཀའི་འཕྲོ་བརླག་ཕྱིན་ནས་བརླག་སོང་ན་ཨ་ནི་ངས་ཁྱེད་རང་ལ་སྐྱོན་དུ་བལྟ་གི་ཡིན། དེ་རྒྱུན་ནས་བརླག་ཆོག་གི་མ་རེད། ཆོས་གཞན་པ་ག་རེ་ཡིན་ན་ཡིན་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་འདི་ཚིག་གཅིག་ཁྱེད་རང་གིས་མ་བོར་བར་མ་བརླགས་པར་བྱེད་དགོས་རེད། གསུངས་དང། བསྟན་པ་ཡོངས་སུ་གཏད་ནས་ཡོངས་གཏད། གླེང་གཞི་ཟེར་ཡ་དེ་ད་དང་པོ་བཞུགས་ཁྲི་བཤམས་ནས་ད། འདུག་སེ་འདུག་སེ་འདུག་སེ་བྱས་ནས་བི་གས་འཁོར་དེ་འདྲས་དེ་འདྲས་དེ་འདྲས་ཡོད་རེད་གསུང་ཡ་གཅིག་འདུག་པ། གང་ཟག་གཅིག་མ་གཏོགས་པ་ནི་དེ་ནི་དགྲ་བཅོམ་པ་ཤ་སྟག་རེད་གཅིག་ནི་ཀུན་དགའ་བོ་ཟེར་ཡ་གཅིག་ཡོད་པ་འོ་དེ་ཚོ་གླེང་གཞི་རེད། ད་དེའི་ནང་ལ་མར་འདི་གསུངས་ཡོད་རེད། ལྗགས་ཤིན་ཏུ་ཡངས་པོ་གླེང་གཞིར་གསལ་བ་ཡོད་ཟེར། འོ་ད་འདི་གི་དེ་ནས་གསང་སྔགས་ཀྱི་ཆོས། རེད་བ་དང་གསང་སྔགས་ཀྱི་ཆོས་དུས་འཁོར་རྩ་རྒྱུད་གསུང་ཡས་དང། དེ་ནས་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བཀའ་བར་པ་འཁོར་ལོ་མཚན་ཉིད་མེད་པའི་ཆོས་འཁོར་བསྐོར་བ་གཉིས་མཉམ་དུ་ཡིན་པ་དེ་ད་འདི་སྟོན་གི་ཡོག་རེད། མཉམ་དུ་ཡིན་པ་ཡིན་ཙང། སངས་རྒྱས་པའི་ཕྱི་ལོ་དེ་ལ། སངས་རྒྱས་ནས་དྲུག་པའི་ཚེས་བཞི་ལ་བདེན་བཞི་ཆོས་འཁོར་བསྐོར། དེའི་ཕྱི་ལོའི་བའི་ནག་པ། བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་ལ་ནག་པ་ཟླ་བའི་ཚེས་པ་བཅོ་ལྔ་ལ་རྒྱུད་གསུངས་པ་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཡུམ་གསུངས་པ་རེད་གསུང་ཡས་ད་མཁས་པ་མང་པོ་ཅིག་གིས་བཞེད་ཡས་འདི་རེད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དང་མཁས་གྲུབ་ཐམས་ཅད་མཁྱེན་པ་དང་ད་པན་ཆེན་བསོད་ནམས་གྲགས་པ་དང་རྗེ་བཙུན་ཆོས་ཀྱི་རྒྱལ་མཚན་ལ་སོགས་ཀྱིས་ད་ཡིག་ཆ་མཛད་པོ་ཚང་མ་ལོག་གིས་ད་མགྲིན་གཅིག་ཏུ་གསུངས་བསྡད་ཡས་དེ་རེད། ད་ཡང་གསུང་ལུགས་གཅིག་ལ་ཕུག་པའི་ལུགས་དང་ཁ་ཅིག་ལ་སངས་རྒྱས་མྱ་ངན་ལས་འདས་ནས་བདེ་ག་ལ་ག། ཞེས་པ་ལྟར་ད་ལོ་མྱ་ངན་ལས་འདའ་ཁར་ཡོད་ན་དེའི་སྔ་ཉིན་གྱི་ལོ་སྔ་མ་གི་དེ་ནི་ཟླ་བ་གསུམ་པའི་ནང་ལ་རྒྱུད་གསུངས་པ་རེད། གསུང་ཡ་ཡོད་རེད་བ་འོག་ཏུ་གསུངས་བསྡད་ཡོད་རེད་བ། འོ་ད་དེ་ནས། བྱས་ཙང་དེ་ཡིན་ན་དེ་ནི་དཔྱད་པ་བྱས་ནས་དེ་འབྲེལ་གྱི་པའི་རྒྱུད་བཙག་སངས་རྒྱས་ཀྱི་ཆོས་ཀྱི་འཁོར་ལོ་རྩ་ཆེ་ཤོས། མདོའི་དབང་དུ་བྱས་ན་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྔགས་ཀྱི་དབང་དུ་བྱས་ན་རྩ་རྒྱུད་དེ་ཚོ་ནི་མ་གསུངས་པར་བྱས་ནས་ལོ་མང་པོ་དེ་ཁག་སུ་བཞུགས་དགོས་ཡ་ག་རེ་ཡིན་ནམ། ཆེད་དུ་བྱས་པའི་གདུལ་བྱ་མ་རག་པ་ཡིན་ནམ། ཆེད་དུ་བྱས་པའི་གདུལ་བྱ་མ་འཛོམས་པ་ཡིན་ནམ། རྩ་ཆེ་ཤོས་དེ་ཡང་ན་བི་ཀའི་སེར་སྣ་འདྲ་པོ་གནང་ནས་བཞུགས་བི་ཀའི་མ་གསུངས་པར་བྱས་ནས་བཞུགས་པ་རེད་བ་དང། བྱས་ཙང་དེ་འདྲས་ཡོང་སྲིད་གི་མ་རེད། དེ་ཡིན་ཙང་དངོས་གནས་བྱས་ནས་བས་སངས་རྒྱས་ནས་བས་ལམ་སང་རྩ་ཆེ་ཤོས་དེ་སྲུང་དགོས་ཡ་བྱས་ཡོད་རེད། དེ་རེད། རྒྱགས་འདི་བྱས། ཆོས་ནི་སངས་རྒྱས་ཀྱིས་ཀྱང་བཀུར་བའི་ཞིང་ཡིན་པས་གུས་པ་ཆེན་པོས་འཆད་དགོས། དེ་བཞིན་དུ་བཀའ་བསྡུ་དང་པོའི་ཚེ་ཡང་དགྲ་བཅོམ་པ་ལྔ་བརྒྱའི་སྣམ་སྦྱར་བརྩེགས་པའི་སྟེང་དུ་ཀུན་དགའ་བོ་སོགས་བཞུགས་ནས་གསུངས་པའི་ཆོས་ཀྱི་ཆེ་བ་དེ་ལྟ་བུ་མཛད་པ་རེད། ད་ཆོས་འཆད་པའི་སྒང་ལ་ཆོས་ཀྱི་དོན་དག་ལ་ཆོས་ཀྱི་ཆེ་བ་འདྲ་པོ་འདོན་ཡག་གི་ཆེད་དུ་ཨོ་ཐུ་ཁྲི་བཤམ་ཡག་དེ་དེ་རེད། རོ་ད་ཁྲི་བཤམ་ཡག་འདྲ་པོ་དང། དེ་རེད། དེ་རྒྱལ་པོའི་ཁབ་ཀྱི་བདེ་ཅན་མའི་ཕུག་ཏུ་བྲག་ཕུག་ཅིག་རེད་བ་ཕུག་ཏུ་རྒྱལ་པོ་མ་སྐྱེས་དགྲས་སྦྱིན་བདག་བྱས་ནས་འཕགས་པ་འོད་སྲུང་ཆེན་པོས་དགེ་འདུན་གྱི་གནས་བརྟན་མཛད་དེ། དགྲ་བཅོམ་པ་ལྔ་བརྒྱས་དབྱར་གནས་པར་ཁས་བླངས་སོ། དེའི་ཚེ་དགྲ་བཅོམ་པ་ལྔ་བརྒྱའི་སྣམ་སྦྱར་བརྩེགས་པ་གདན་དུ་བཏིང་པའི་སྟེང་དུ་འཕགས་པ་ཀུན་དགའ་བོ་འཛེགས་ཏེ་ཁ་མཉན་ཡོད་དུ་ཕྱོགས་ཏེ། ད་སངས་རྒྱས་མྱ་ངན་ལས་འདས་པའི་མཛད་པ་མཛད་ཚར་བ་དེའི་རྗེས་ལ་ད་བཀའ་བསྡུ་དང་པོ་དེ་རེད། བཀའ་བསྡུ་དང་པོ་དེ། བྱས་ཙང། བཀའ་བསྡུ་བ་གནང་མཁན་དེ་བྱས་ཙང་དང་པོ་དེ་ནི་ཀུན་དགའ་བོ་རེད་བ་ད། ད་དེའི་ཨ་ལས་ལོ་རྒྱུས་ད་ལྟ་ཤོད་དུས་མི་དགོས་པ་བྱས་ཀུན་དགའ་བོ་འཛེགས་ཏེ་ཁ་མཉན་ཡོད་དུ་ཕྱོགས་ཏེ་ཐལ་མོ་སྦྱར་གདོང་མཆི་མས་གང་བཞིན་དུ་སྙན་པའི་གདངས་དང་བཅས་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་ཞེས་བྱ་བ་ལ་སོགས་པའི་མདོ་སྡེའི་སྡེ་སྣོད་བསྡུས་སོ། ཀུན་དགའ་བོ་གིས། དེ་ནས་ཀུན་དགའ་བོ་སྟན་ལས་བབས་ཏེ་འཁོད་པ་དང་འཕགས་པ་ཉེ་བར་འཁོར་གྱིས་སྔ་མ་ཇི་ལྟ་བ་བཞིན་དུ་བྱས་ཏེ་འདུལ་བའི་སྡེ་སྣོད་བསྡུས་སོ། དེ་བཞིན་དུ་འཕགས་པ་འོད་སྲུང་ཆེན་པོས་མངོན་པའི་སྡེ་སྣོད་བསྡུས་སོ། འདི་དག་ལ་བཀའ་བསྡུ་བ་དང་པོ་རུ་གྲགས་པ་ཡིན་ལ། འོད་སྲུང་ཆེན་པོས་ཀུན་དགའ་བོ་ལ་བསྟན་པ་གཏད་དེ་མྱ་ངན་ལས་འདས་སོ། དེ་བཞིན་དུ་ཀུན་དགའ་བོས་དགྲ་བཅོམ་པ་ལ་བསྟན་པ་གཏད་དེ་མྱ་ངན་ལས་འདས། དེ་ནས་ཤ་ནའི་གོས་ཅན་ལ་གཏད། དེས་འཕགས་པ་ཉེར་སྦས་ལ་གཏད། དེས་དྷི་ཏི་ཀ་ལ་གཏད། དེས་ནག་པོ་པ་ལ་གཏད། དེས་ལེགས་མཐོང་ཆེན་པོ་ལ་གཏད་དེ་བསྟན་པའི་གཏད་རབས་བདུན་ཟེར་ཡག་དེ་རེད། དེ་ལ་བསྟན་པའི་གཏད་རབས་བདུན། ཞེས་གྲགས་སོ། བཀའ་བསྡུ་བ་གཉིས་པ་ནི་ཟེར་ད་བཀའ་བསྡུ་དང་པོ་ཟེར་དེ་རེད་བ། སངས་རྒྱས་མྱ་ངན་ལས་འདས་པའི་གཞུག་གུ་ཏག་ཏག་དེ་ལ། ད་བཀའ་བསྡུ་གཉིས་པ་དེ་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་བརྒྱ་དང་བཅུ་ལོན་པ་ན་ཡངས་པ་ཅན་གྱི་དགེ་སློང་རྣམས་ཀྱིས་ཨ་ལ་ལ་ཞེས་བྱ་བ་ལ་སོགས་པའི་རུང་བ་མ་ཡིན་པའི་གཞི་བཅུ་བཅས་པ་བསྟན་པ་དྲི་མ་ཅན་དུ་བྱས་པ་ན་ཨ་ནི་དགྲ་བཅོམ་པ་གྲགས་པ་ལ་སོགས་པ་དགྲ་བཅོམ་བདུན་བརྒྱར་གཅིག་གིས་མ་ཆོག་པ། གཅིག་གིས་མ་ལངས་པ། འདུས་ཏེ་རུང་བ་མ་ཡིན་པའི་གཞི་བཅུ་སུན་ཕྱུང་ནས། ཕར་བཀག་ནས། སུན་ཕྱུང་ནས། བཀྲ་ཤིས་ཀྱི་གསོ་སྦྱོང་མཛད་དེ་དེའི་ཚེ་ལྷ་རྣམས་ཀྱིས་ཆོས་མ་ཡིན་པའི་ཕྱོགས་ནི་ཕམ་མོ། ཆོས་ཀྱི་ཕྱོགས་ནི་རྒྱལ་ལོ་ཞེས་ཆེད་དུ་བརྗོད་དོ། དེ་ལ་བསྡུ་བ་གཉིས་པ་ཞེས་བྱའོ། བཀའ་བསྡུ་བ་གསུམ་པ་ནི་ལུང་ལས་མི་འབྱུང་ཞིང་གཏམ་རྒྱུད་ལས་གྲགས་པར་གསུངས་ཤིང་དེ་ལ་ལུགས་གཅིག་ལ་སྟོན་པ་མྱ་ངན་ལས་འདས་ནས་ལོ་བརྒྱ་དང་སུམ་ཅུ་སོ་བདུན་འདས་པ་ན་གྲོང་ཁྱེར་སྐྱ་བོའི་བུ། ཞེས་བྱ་བར། བདུད་སྡིག་ཅན་དགྲ་བཅོམ་པའི་ཆ་བྱད་དུ་སྤྲུལ་ནས། རྫུ་འཕྲུལ་སྣ་ཚོགས་བསྟན་ཏེ་དགེ་འདུན་རྣམས་ལྟ་བ་ཐ་དད་དུ་ཕྱེ་ནས། ད་དགེ་འདུན་ནང་ལོགས་ལ་འཁྲུག་ལོང་བྱུང་ནས་རེད་པ་ད་དབྱེ་འབྱེད་འདྲ་པོ་བྱས་ནས་འཁྲུག་ལོང་དུ་གྱུར་ནས་ལོ་དྲུག་ཅུར་མི་མཐུན་པར་གྱུར་དགེ་འདུན་མི་མཐུན་པར་གྱུར་དེ་ནས་དགེ་སློང་གནས་མའི་བུ། གནས་མ་པའི་བུ་ཞེས་བྱ་བས་དགེ་འདུན་བསྡུས་ཏེ་རྩོད་པ་བཟླུམས་ཏེ། དེ་ནས་ཆོས་ཕྱོགས་སུ་ཞི་བར་བྱས་པ་ལ་བསྡུ་བ་གསུམ་པར་གྲགས་པ་དང། ཡང་ལུགས་གཅིག་ལ། སྟོན་པ་མྱ་ངན་ལས་འདས་ནས་ལོ་བརྒྱ་དང་བཅུ་དྲུག་ལོན་པ་ན་གྲོང་ཁྱེར་མེ་ཏོག་གིས་བརྒྱན་པ་ཞེས་བྱ་བ། དགེ་འདུན་གྱི་གནས་བརྟན་བཞིས་སྐད་རིགས་མི་མཐུན་པའི་ལེགས་སྦྱར་དང་ཟུར་ཆག་དང། ཡུལ་གྲུའི་རང་བཞིན་པ་དང་ཤ་ཟའི་སྐད་ཀྱིས་ལུང་འདོན་པ་ན་སློབ་མ་རྣམས་མི་མཐུན་པར་གྱུར་ཏེ་རྩ་བའི་སྡེ་བཞིར་གྱེས་སོ། དེ་དག་ཀྱང་ནང་གསེས་ཀྱི་དབྱེ་བ་དབྱེ་བས་སྡེ་པ་བཅོ་བརྒྱད་དུ་གྱེས་ནས་ཕན་ཚུན་དུ་རྩོད་དེ། ད་བྱེ་བྲག་སྨྲ་བ་སྡེ་པ་བཅོ་བརྒྱད་ཟེར་དེ། ད་བི་ཀས་རྩོད་པའི་སྒང་ལ་ཨ་ནི་ནམ་ཞིག་ན་རྒྱལ་པོ་ཀྲི་ཀྲིའི་རྨི་ལྟས་ལུང་བསྟན་པའི་མདོ་རྙེད་ནས། མདོའི་ནང་ལོགས་ལ་རྒྱལ་པོ་ཀྲི་ཀྲིས་རྨི་ལམ་བཏང་སྟེ་ད་ལུང་བསྟན་རྒྱལ་པོ་ཀྲི་ཀྲི་ལ་ལུང་བསྟན་བྱུང་བ་དེ་རེད་པ་ད་ཨ་ནི་དེའི་མདོ་དེ་རྙེད་པ་རེད། མདོ་རྙེད་བལྟས་པས་སྡེ་པ་བཅོ་བརྒྱད་དུ་གྱུར་ཀྱང་རྣམ་པར་གྲོལ་བའི་འབྲས་བུ་ཉམས་པ་མེད་པར་གསུངས་པ་མཐོང་ནས་ཕན་ཚུན་མཐུན་པར་གྱུར་ཅིང། ད་གང་ག་དམིགས་ཡུལ་གཅིག་པ་ཆགས་བསྡད་པ། ཁ་ཐུག་གི་བི་ཀའི་ལག་ལེན་བསྟར་སྟངས་དེ་ལུགས་སྲོལ་དེ་ཚོ་མི་འདྲ་བ་བཅོ་བརྒྱད་རེད་པ་རེད་མ་གཏོགས་མཐར་བི་ཀའི་ཞི་བ་མྱང་འདས་ཐོབ་དེ་ཡང་གཅིག་པ་ཡིན་པ་དེ་ཚོ་གསུངས་ཡོད་པ་དེ་མཐོང་ནས་གང་ག་མཐུན་པོ་བྱུང་བ་རེད། དམིགས་ཡུལ་གཅིག་པ་ཡིན་ཙང། བསྟན་པ་གཅིག་ཏུ། སངས་རྒྱས་ཀྱི་བསྟན་པ་གཅིག་ཏུ་བསྡུས་པ་ལ་བསྡུ་བ་གསུམ་པ་ཞེས་བྱའོ། དེ་དག་ཀྱང་གཙོ་བོར་ཐེག་པ་ཐུན་མོང་བའི་སྡེ་སྣོད་ཀྱི་དབང་དུ་བྱས་ལ་ད་བཀའ་བསྡུ་ཟེར་ཡ་དེ། ཐེག་པ་ཆེན་པོའི་སྡེ་སྣོད་ཀྱི་རྩ་བའི་སྡུད་པ་པོ་ནི། བྱམས་པ་ལ་སོགས་པའི་བྱང་ཆུབ་སེམས་དཔའ་རྣམས་ཡིན་ཏེ། རྟོག་གེ་འབར་བ་ལས། རྩ་བའི་སྡུད་པར་བྱེད་པ་པོ་ཀུན་ཏུ་བཟང་པོ་དང་འཇམ་དཔལ་དང་གསང་བའི་བདག་པོ་དང་བྱམས་པ་ལ་སོགས་པ་རྣམས་ཀྱིས་བསྡུས་པའི་ཕྱིར་རོ། དེ་ནི་བདག་ཅག་གི་རྩ་བའི་སྡུད་པར་བྱེད་པ་ཉན་ཐོས་ནི་མ་ཡིན་ཏེ་ཐེག་པ་ཆེན་པོའི་གསུང་རབ་ནི་དེའི་ཉན་དེའི་ཡུལ་མ་ཡིན་པས་ཉན་ཐོས་ཀྱི་ཡུལ་མ་ཡིན་པའི་ཕྱིར་རོ་ཞེས་གསུངས་སོ། ད་འོ་དོ་ཟེར་བྱས་ན་གང་ཅིག་པའི་བཀའ་བསྡུས་པའི་སྒང་ལ་དེ་ནས་ཆོས་ལ་བི་ཀའི་གུས་པ་བྱེད་ཡག་དང། ཆེད་དུ་སྣམ་སྦྱར་བརྩིགས་ནས་སྣམ་སྦྱར་ལྔ་བརྒྱ་རེད་པ་ད་སྣམ་སྦྱར་ཡར་བརྩིགས་ནས་དེ་ནས་བཞུགས་ཁྲི་བཟོས་ནས་མཐོན་པོ་ཡར་བཟོས་ནས་དེའི་སྒང་ལ་དེ་ནས་ཀུན་དགའ་བོ་བཞུགས་པ་རེད། བྱས་ཙང་སྣམ་སྦྱར་དེ་གདན་ལ་བཏིང་རུང་གི་མ་རེད་པ་སྣམ་སྦྱར་དེ་ཕར་བཞག་ནས་དེ་ནས་ཆོས་གོས་ཤམ་ཐབས་དང་གཟན་ལ་སོགས་པ་དེ་ཚོ་བི་ཀའི་སངས་རྒྱས་ཀྱི་བའི་ན་བཟའ་ཡིན་ཙང། གདན་ལ་བཏིང་ཆོག་གི་ཡོད་མ་རེད་དེ་ག་ས་གདན་ཡོད་མ་རེད་དེ་པོ་ད། ཆོག་གི་ཡོད་མ་རེད་སྒམ་ཆོག་གི་ཡོད་མ་རེད་དེ་པོ་ད། ཆོ་གུ་ཡོད་མ་རེད། ད་དེ་ཆོས་ཀྱི་ཆེ་བའི་ཆེད་དུ་ཨ་ནི་སྣམ་སྦྱར་དེ། གདན་གདན་གྱི་ཚུལ་བྱས་ནས་ཡར་བརྩེགས་ནས་དེ་ག་ན་བཞུགས་བཅུག་པ་རེད། དེ་རེད་དེ་བརྒྱུད་སྣམ་སྦྱར་གང་བྱུང་མང་བྱུང་སྣམ་སྦྱར་གོན་ཆོག་གི་མེད་པ། སྣམ་སྦྱར་གོན་ཡག་གི་དུས་ཚོད་སྔར་འདྲ་བ་ཅིག་སོང་ཡོད་རེད།

དེར་གཞན་དུ་ཆོས་གོས་སོགས་སངས་རྒྱས་ཀྱི་ན་བཟའ་ཡིན་པས་དེ་གསུངས་འདུག་བ། ཆོས་གོས་དེ་ཚོ་སངས་རྒྱས་ཀྱི་ན་བཟའ་རེད། སངས་རྒྱས་ཀྱི་ན་བཟའ་ཡིན་པས་གཟན་གྱིས་ཕྱི་བདར་གཏོང་བ་དང། གདན་དུ་བཏིང་བ་སོགས་བྱེད་མཁན་མང་པོ་ཡང་ཤིན་ཏུ་ནས་བྱ་མི་རུང། ཅོག་ཙེ་འཕྱི་དགོས་ཡ་འདྲ་བ་དང་ཅི་ཡོད་ན་སོ་སོའི་གཟན་གྱིས་ལམ་སང་འཕྱི་རྒྱུ་ཡོད་མ་རེད་གཟན་དེ་ཨོ་འདི་སངས་རྒྱས་ཀྱིས་གནང་བཞག་པའི་ན་བཟའ་རེད་ཆོག་གི་མ་རེད་བསམ་པ་ཅིག་དགོས་རེད་བ་དང་དེ་རང་འདོ་བྱས། ཨང་དེ་ནས། གཏོང་བ་དང་གདན་དུ་བཏིང་བ་སོགས་བྱེད་མཁན་མང་ཡང་ཤིན་ཏུ་ནས་བྱ་མི་རུང། ཆོས་ཀྱི་ཆེ་བའི་ཆེད་ནས་དེ་ལྟར་དགོས། སྟོན་པའི་ཡོན་ཏན་དང་བཀའ་དྲིན་དྲན་ནས་ཀྱང་གུས་པ་བསྐྱེད་དགོས། དེ་བྱས། ད་གསུམ་པ་བསམ་པ་དང་སྦྱོར་བ་ཇི་ལྟ་བུས་བཤད་པ། བསམ་པ་ནི་དྭགས་པོ་ངག་དབང་གྲགས་པས་དཔེ་མཁྱུད་བདག་ཉིད་སྒྲོག་དང་འཆད་པས་ངལ་གཞན་སྐྱོན་གླེང་དང་ཕྱི་བཤོལ་ཕྲག་དོག་སྤང་འཁོར་ལ་བྱམས་བསྒོམ་འདུ་ཤེས་ལྔས་ཟིན་པའི་ཚུལ་བཞིན་བསྟན་དགེ་བདེ་བའི་ཡོ་བྱད་བསམ་ཞེས་གསུངས་པ་ལྟར་གདམས་ངག་གི་གནད་གལ་ཆེ་བ་རྣམས་སེར་སྣ་བྱས་ཏེ་མི་སྟོན་པའི་དཔེ་མཁྱུད་དང། བྱས་ཙང་ཆོས་མ་ཤེས་པའི་སྒང་ལ། ཤེས་མཁན་གྱིས་ཕར་སེར་སྣ་བྱེད་རྒྱུ་ཡོད་མ་རེད་གོ། བྱེད་དགོས་ས་ཅིག་སླེབས་སྐབས་ན་གདམས་ངག་ག་འདྲ་ཅིག་ཡིན་པ་ཡིན་ནའང་ཕར་ཁ་ཐུག་ཕར་གསུང་དགོས། མ་ཤེས། དཔེ་མཁྱུད་མ་བྱས་པ་བྱས་མ་སྦས་པ་བྱས་ནས་སེར་སྣ་བྱས་ནས་འོ་དེ་རེད། སེར་སྣ་བྱས་ཏེ་མི་སྟོན་པའི་དཔེ་མཁྱུད་དང། ཆོས་འཆད་པའི་ཞོར་ལ་ངས་ཀྱང་སྔར་འདི་དང་འདི་བྱས་ཞེས་བདག་ཉིད་སྒྲོག་པ། ཆོས་བཤད་པའི་ཁ་ཐུག་ལ་སོ་སོ་གི་ལོ་རྒྱུས་བཤད་བསྡད་པའི་བཟོ་འདྲ་ཅིག་བྱེད་རྒྱུ་ཡོད་མ་རེད།

བཤད་ན་ངས་མ་འཇོན་པ་དང་ངས་མ་ཤེས་པ་བྱས་བཤད་མཁན་ཡིན་ན་ཡང་དེ་གསུང་སྲོལ་ཅིག་ཡོད་རེད། ཆོས་བཤད་པའི་ཞོར་ལ་ངས་ཀྱང་སྔར་འདི་དང་འདི་བྱས་ཞེས་བདག་ཉིད་སྒྲོག་པ་དང་འཆད་པས་ངལ་བ། ད་ཆོས་བཤད་པའི་སྒང་ལ་དཀའ་ལས་ཁག་མདོག་འདྲ་པོ་བྱེད་རེ་བ་ད་ག་བཤད་པའི་ཆོས་བཤད་ནས་རེ་བ་ད། དཀའ་ལས་ཁག་མདོག་ཐང་ཆད་མདོག་འདྲ་པོ་གཉིད་ཁུག